ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་བཅུ་རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། ཇུན་གར་བོད་ནས་ཕྱིར་འབུད་བཏང་བ་དང། ནང་འཁྲུག། དེ་བཞིན་བོད་ནང་ཨམ་བན་ཐོག་མ་སླེབས་པ་སོགས་ལོ་རྒྱུས་ཀྱི་གནས་ཚུལ་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། སྔོན་ལ་དེ་རིང་གི་གསར་འགྱུར་ཁག་གཡུ་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཐོག་མར་གཡུ་སྒྲོན་ནས་དེ་རིང་གསར་འགྱུར་ཁག་སྙན་སྒྲོན་ཞུ་བ་ཡིན། བོད་མི་མང་སྤྱི་འཐུས་ཚོགས་གཙོ་སྐུ་གཞོན་སྒྲོལ་མ་ཚེ་རིང་མཆོག་གིས་སྐུ་ཞབས Kevin McCarthy མཆོག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོར་འདེམས་ཐོན་བྱུང་བར་དགའ་བསུའི་འཚམས་འདྲི་ཞུས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བའི་ནང་ཕྱི་ཟླ་དང་པོའི་ཚེས་དགུ་རེས་གཟའ་ཟླ་བའི་ཉིན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་གཞིས་བྱེས་བོད་མི་ཡོངས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་ཞུས་ཏེ་ད་རེས་ཉེ་ཆར་འདེམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་གསར་པ་སྐུ་ཞབས Kevin McCarthy མཆོག་ལ་དགའ་བསུའི་འཚམས་འདྲི་ཞུས་ཡོད་པ་དང། འཚམས་འདྲིའི་ནང་དུ་ངོས་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་འཛམ་གླིང་གི་ས་ཕྱོགས་གང་སར་གནས་པའི་བོད་མིའི་ཚབ་ཞུས་ཏེ་སྐུ་ཉིད་ཨ་མི་རི་ཀའི་གྲོས་ཚོགས་འོག་མའི་སྐབས་ལྔ་བཅུ་ང་ལྔ་པའི་ཚོགས་གཙོ་གསར་པར་འདེམས་ཐོན་བྱུང་བར་དགའ་བསུའི་འཚམས་འདྲི་ཞུ་རྒྱུ་ཡིན། ཨ་མི་རི་ཀའི་གཞུང་དང་མི་མང་གཉིས་ནས་ད་བར་བོད་ཀྱི་བདེ་དོན་དང་བོད་མི་མང་ལ་མཐུན་འགྱུར་རྒྱབ་སྐྱོར་ཤུགས་ཆེ་གནང་བར་ང་ཚོས་ཐུགས་རྗེ་ཆེ་ཞུ་རྒྱུ་དང་སྐུ་ཉིད་ཀྱི་དབུ་ཁྲིད་འོག་འབྱུང་འགྱུར་ཡང་མུ་མཐུད་དེ་ལྟར་མཐུན་འགྱུར་རྒྱབ་སྐྱོར་གནང་རྒྱུའི་རེ་བ་དང་ཡིད་ཆེས་ཡོད། ངས་སླར་ཡང་སྐུ་ཉིད་ལ་དགའ་བསུའི་འཚམས་འདྲི་ཞུ་རྒྱུ་དང་སྐུ་ཉིད་ཀྱི་ལས་ཡུན་རིང་མི་དམངས་ཀྱི་མངོན་འདོད་བསྒྲུབ་རྒྱུ་སོགས་མ་འོངས་པའི་ལས་དོན་མཐའ་དག་ལམ་ལྷོང་ལྡན་པ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད་འདུག། ཡང་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་ནག་གཞུང་གིས་བསྐྱར་དུ་ཐེ་ཝན་གྱི་ཉེ་འཁྲིས་སུ་འཇིགས་སྐུལ་གྱི་དམག་རྩལ་སྦྱོང་བརྡར་བྱས་པའི་བྱ་སྤྱོད་ལ་ཐེ་ཝན་ཕྱོགས་ནས་སྐྱོན་བརྗོད་བྱས་འདུག། དེ་ཡང་འདས་པའི་ཟླ་བ་གཅིག་མ་ཟིན་ཙམ་གྱི་དུས་ཡུན་ནང་རྒྱ་ནག་གཞུང་གིས་ཐེ་ཝན་ཉེ་འཁྲིས་སུ་དྲག་པོའི་དམག་རྩལ་སྦྱོང་བརྡར་ཐེངས་གཉིས་པ་བྱས་པའི་བྱ་སྤྱོད་ཐོག་ལ་ཕྱི་ཟླ་དང་པོའི་ཚེས་དགུ་རེས་གཟའ་ཟླ་བའི་ཉིན་ཐེ་ཝན་ཕྱོགས་ནས་རྒྱ་ནག་ལ་སྐྱོན་བརྗོད་བྱས་པ་དང་ཆབས་ཅིག་ཐེ་ཝན་བདེ་སྲུང་ལྷན་ཁང་གིས་གསུངས་ན་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ཐེ་ཝན་ཉེ་འཁྲིས་མཁའ་ཐོག་ཏུ་རྒྱ་ནག་གི་གནམ་གྲུ་ལྔ་བཅུ་ང་བདུན་ཙམ་ཞིག་འཕུར་སྐྱོད་བྱས་པ་དང་མཚོ་ཐོག་ཏུ་རྒྱ་ནག་གི་མཚོ་དམག་གྲུ་གཟིངས་བཞི་ཙམ་གྱིས་དམག་སྦྱོང་བྱས་ཡོད་པའི་སྐོར་གསུངས་འདུག། འོན་ཀྱང་རྒྱ་ནག་ཕྱོགས་ནས་དམངས་གཙོའི་ལམ་ལུགས་ལྡན་པའི་ཐེ་ཝན་དེ་ནི་རྒྱ་ནག་གི་བདག་དབང་མངའ་ཁོངས་ཡིན་པར་ངོས་འཛིན་བྱེད་པ་མ་ཟད་ཐེ་ཝན་ཐོག་ལ་དམག་དོན་གྱི་འཇིགས་སྐུལ་བྱ་སྤྱོད་དང་ཆབ་སྲིད་གནས་སྟངས་དཔལ་འབྱོར་སོགས་ཀྱི་ཐོག་ནས་རྒྱ་ནག་གི་མངོན་འདོད་སྒྲུབ་ཐབས་ཆེད་དུ་གནོན་ཤུགས་ཀྱི་བྱ་སྤྱོད་ཇེ་ལྕིར་གཏོང་བཞིན་ཡོད་པ་རེད་འདུག་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གི་ཤར་ཕྱོགས་དམག་སྡེ་ཁང་གིས་སྤྱི་ཟླ་དང་པོའི་ཚེས་བརྒྱད་རེས་གཟའ་ཉི་མའི་ཉིན་སྤྱི་བསྒྲགས་ཐུང་ངུ་ཞིག་སྤེལ་བའི་ནང།

ཐེ་ཝན་གྱི་ལངས་ཕྱོགས་ནི་ཁ་གསལ་པོ་ཡིན་ཞིང་རྒྱ་ནག་གཞུང་གི་བྱ་སྤྱོད་དེ་རིགས་ཀྱིས་འཐབ་འཁྲུག་སློང་རྐྱེན་བྱེད་ཐུབ་ཀྱི་མ་རེད་ལ་དཀྲོག་རྐྱེན་ཡང་ཆེ་རུ་གཏོང་ཐུབ་ཀྱི་མ་རེད་འོན་ཀྱང་ཐེ་ཝན་ཕྱོགས་ནས་སོ་སོའི་བདག་དབང་དང་སྲུང་སྐྱོབ་བློ་བརྟན་འགྱུར་མེད་ཀྱི་ཐོག་ནས་སྲུང་སྐྱོབ་བྱ་རྒྱུ་ཡིན་ཞེས་བཀོད་ཡོད་པ་རེད་འདུག། ཡང་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་སྔོན་འགོག་གི་སྲིད་ཇུས་མཚམས་འཇོག་བྱས་པར་བརྟེན་ནས་རྒྱ་ནག་མང་ཚོགས་ཀྱིས་ཕྱི་སྐྱོད་ལག་འཁྱེར་དུས་འགྱངས་བྱེད་དུ་འགྲོ་མཁན་མང་པོ་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་རྒྱལ་ས་པེ་ཅིན་གྱི་ཕྱི་མི་གཞིས་སྤོའི་ལས་ཁུངས་མདུན་དུ་རྒྱ་ནག་མི་དམངས་ཕྱི་སྐྱོད་ལག་འཁྱེར་དུས་འགྱངས་བཟོ་མཁན་གྱི་མི་ཚོགས་བང་རིང་པོ་བསྒྲིགས་ནས་ཡོད་པ་དང་དེ་ནི་རྒྱ་ནག་གཞུང་གིས་ཏོག་དབྱིབས་གཉན་སྲིན་སྔོན་འགོག་དང་ཚོད་འཛིན་སྲིད་ཇུས་མཚམས་འཇོག་བྱས་ཏེ་ས་མཚམས་ཀྱི་དམ་དྲག་རྣམས་ཕྱིར་བསྡུ་བྱས་པའི་རྗེས་ལ་རྒྱ་ནག་མང་ཚོགས་རྣམས་ཀྱིས་ཕྱི་སྐྱོད་པཱ་སེ་དུས་འགྱངས་བཟོ་རྒྱུའི་རེ་འདུན་ཆེན་པོ་བྱེད་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་འདས་པའི་ལོ་ངོ་གསུམ་རིང་ཏོག་དབྱིབས་རིམས་ནད་སྔོན་འགོག་དང་ཚོད་འཛིན་སྲིད་ཇུས་ལག་བསྟར་བྱས་པའི་རིང་ལ་རྒྱ་ནག་མི་དམངས་ཐེར་འབུམ་གཅིག་ལྷག་ཙམ་འགྲིམ་འགྲུལ་ལ་དམ་དྲག་ཆེན་པོ་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་ཕྱི་ཟླ་དང་པོའི་ཚེས་བརྒྱད་རེས་གཟའ་ཉི་མའི་ཉིན་རྒྱ་ནག་མང་ཚོགས་ལ་ཕྱི་སྐྱོད་ལག་ཁྱེར་པཱ་སེ་དུས་འགྱངས་བྱེད་པའི་ལས་གཞི་བསྐྱར་དུ་སྒོ་མོ་ཕྱེ་ཡོད་པ་དེ་ནི་རྒྱ་ནག་གཞུང་གིས་ཏོག་དབྱིབས་གཙང་སེལ་ཟེར་བའི་སྲིད་ཇུས་ལ་རྒྱ་ནག་མང་ཚོགས་ཁྲོད་ལོ་རྒྱུས་ལྡན་པའི་ངོ་རྒོལ་བྱས་པའི་རྗེས་ལ་ཏོག་དབྱིབས་གཙང་སེལ་སྲིད་ཇུས་ཟེར་བ་མཚམས་འཇོག་བྱས་པའི་ལས་གཞིའི་གྲས་ཤིག་ཡིན་ཞིང། འོན་ཀྱང་སྲིད་ཇུས་དེ་མཚམས་འཇོག་བྱས་པ་དེ་ཡིས་རྒྱ་ནག་མང་ཚོགས་ཁྲོད་དུ་གནས་སྟངས་མི་བདེ་བ་ཞིག་ཏུ་ཡང་གྱུར་ཡོད་པ་རེད། རྒྱ་ནག་རྒྱལ་ས་པེ་ཅིན་གྱི་ཕྱི་མི་གཞིས་སྤོའི་ལས་ཁུངས་མདུན་དུ་ཕྱི་སྐྱོད་ལག་ཁྱེར་པཱ་སེའི་དུས་འགྱངས་བཟོ་མཁན་མི་གྲངས་བརྒྱ་ལྷག་བང་བསྒྲིགས་ནས་ཡོད་པའི་ཁྲོད་ལོ་དྲུག་ཅུ་རེ་དགུ་ཡིན་པའི་རྒན་ཡོལ་བྱས་ཟིན་པའི་ཕོ་དབྱང་ཅན་ཀའོ་ཡིས་རོའི་ཏེར་གསར་འགོད་པའི་བཅར་འདྲི་དང་ལེན་བྱེད་སྐབས་ཁོང་ནི་ལོ་གསུམ་གྱི་ནང་ཐེངས་དང་པོ་ཨ་མི་རི་ཀར་བུ་མོ་ཐུག་འཕྲད་དུ་འགྲོ་རྒྱུའི་འཆར་གཞི་ཡོད་པའི་སྐོར་དང་བར་སྐབས་ང་ཚོ་ཕྱི་སྐྱོད་མི་ཆོག་པའི་རྐྱེན་གྱིས་ན་ནིང་ཁོང་གི་བུ་མོའི་ཆང་སའི་དུས་ཚོད་ཕྱིར་འགྱངས་བྱ་དགོས་བྱུང་ཡང་ད་ཆ་འགྲོ་ཆོག་པར་ཧ་ཅང་དགའ་བོ་བྱུང་ལུགས་བཤད་ཡོད་པ་རེད། རྒྱ་ནག་ནང་གི་ཚོང་ལས་ཚང་མ་སྒོ་མོ་ཕྱེ་བའི་རྐྱེན་གྱིས་ཚོང་པ་མ་དངུལ་འཛུགས་འཇོག་བྱེད་མཁན་ཚོར་བར་ལམ་དཔལ་འབྱོར་ཉམས་རྒུད་ཀྱིས་ཕྱིན་པ་དེར་ཕན་ཐོགས་བྱུང་སྟེ་རེས་གཟའ་ཟླ་བའི་ཉིན་རྒྱ་ནག་གི་དངུལ་གྱི་འཛའ་ཐང་དང་མ་རྐང་གི་ཁྲོམ་ར་ཡག་ཏུ་ཕྱིན་ཡོད་པ་དང་རྒྱ་ནག་རྒྱལ་ས་པེ་ཅིན་གྱིས་པེ་ཅིན་གྱི་གྲོང་མི་རྣམས་ཕྱིར་ལོག་ཏུ་ཡོང་བའི་སྐབས་ལ་ཏོག་དབྱིབས་སྔོན་འགོག་དམ་དྲག་རྣམས་དང་ལེན་ཞུ་མི་དགོས་པ་ལྟར་པེ་ཅིན་ནང་འགྲིམ་འགྲུལ་བྱེད་མཁན་མང་དུ་ཡོང་རྒྱུའི་ཆེད་དུ་པེ་ཅིན་ནང་ཡོང་མཁན་རྣམས་ལ་ཟུར་བཀག་ཏུ་སྡོད་མི་དགོས་པ་བཟོས་ཡོད་པ་རེད་འདུག།

ད་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་ལེ་ཚན་གོང་མ་ནས་མུ་མཐུད་པའི་རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་ནི་ལྷ་སར་གདན་འདྲེན་ཞུས་གྲུབ་པའི་རྗེས་ལ་ཡིན་པས་ན་ཇུན་གར་བའི་དམག་དེ་བོད་ནས་ཕྱིར་འབུད་བཏང་པ་དང་ཏག་ཏག་ཡང་རྒྱལ་མཆོག་སྐུ་ཕྲེང་བདུན་པའི་སྐབས་ལ་ཡིན་པས་ན་མན་ཇུ་ཆིང་གི་དམག་དཔུང་སྐབས་དེ་དུས་བོད་ནང་ལོགས་ལ།

སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། འོ་བཀྲིས་བདེ་ལེགས་སྒྲོལ་དཀར་ལགས། ལགས་འོང། སྟོབས་ལགས་ད་ལྟ་ད་གོང་ལ་ངོ་སྤྲོད་ཞུས་པའི་ནང་བཞིན་གྱི་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་རྒྱལ་བ་སྐུ་འཕྲེང་བདུན་པ་ལྷ་སར་གདན་འདྲེན་ཞུས་པའི་རྗེས་ལ་ཡིན་པས་ན་མན་ཇུའི་དམག་དེ་བོད་ནས་མཐར་སྐྲོད་བཏང་ཡོག་རེད་ལ། ད་ལྟ་ང་ཚོ་སྟོབས་ལགས་ནས་ཡང་མུ་མཐུད་བྱས་རྒྱལ་བ་སྐུ་འཕྲེང་བདུན་པ་རྒྱལ་ས་ལྷ་ས་བར་ལ་གདན་འདྲེན་ཞུ་ཐུབ་པ་བྱུང་ཡོག་རེད་ལ་ཨ་ནི་དེའི་རྗེས་ལ་ཡིན་ན་ཇུན་གར་གྱི་རྟ་དམག་དེ་བོད་ནས་ད་ཕྱིར་འབུད་བཏང་ཡོད་དུས་སྐབས་དེ་དུས་ཀྱི་གནས་བབ་དང་ཇུན་གར་གྱི་དམག་དེ་ཕྱིར་སྐྲོད་བཏང་པ་དང་དེའི་འབྲེལ་ཡོད་ཀྱི་ཞིབ་ཕྲ་དེ་གའི་ངོ་སྤྲོད་ཅིག་གནང་རོགས་གནང། ལགས་ད་གྲོ་ག་ལ་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་བདུན་གཡས་གཡོན་དེ་ཚོ་ལ་ཆགས་བསྡད་ཡོད་རེད་པ་དེའི་གནས་སྟངས་དེ་ལ་ཆ་བཞག་པ་ན་དུས་སྐབས་དེའི་སྐབས་སུ་སྤྱི་བཏང་གི་ང་ཚོའི་བོད་པའི་གི་གནས་བབ་གཟིགས་དགོས་རེད། བོད་དང་བོད་ཀྱི་གཡས་གཡོན་གྱི་གནས་བབ་དེ་ཚོ་ག་ལུགས་ཆགས་བསྡད་ཡོད་རེད་དེ་ཚོ་སུ་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་བདུན་གཡས་གཡོན་དེ་ཚོ་ལ་ད་ཇུན་གར་བས་ཀྱིས་ད་བོད་ལ་དབང་བསྒྱུར་བྱས་ཏེ་འགོ་བཙུགས་རྗེས་ལོ་གསུམ་དེ་ཆིག་སྟོང་བདུན་བརྒྱ་བཅུ་བདུན་ནས་ཆིག་སྟོང་བདུན་བརྒྱ་ཉི་ཤུ་བར་དུ་སོག་པོ་ཇུན་གར་བས་ཀྱིས་བོད་ལ་དབང་བསྒྱུར་བྱས་ཀྱི་ལོ་ནང་ཆགས་བསྡད་ར། ཇུན་གར་བས་བོད་ལ་དབང་བསྒྱུར་བྱེད་པའི་དུས་ཚོད་འདི་ཡི་ནང་ལ་ད་ཡང་བོད་ཀྱི་ཤར་ཕྱོགས་ཀྱི་ངོས་ལ་ཨ་མདོ་རྒྱལ་རྒྱུད་དེ་ཚོ་ལ་ཡང་སོག་པོ་ཇིན་ཝང་གིས་བློ་བཟང་བསྟན་འཛིན་ལབ་མཁན་ཞིག་ཡོད་ར་ཁོ་རང་གཙོ་བོ་བྱེད་པའི་གི་སོག་པོའི་གི་ཡང་རྒྱལ་ཕྲན་གཞན་པ་འདི་འདྲ་བཞིན་མང་པོ་ཞིག་དབང་བསྒྱུར་བྱས་བསྡད་ཡོད་ར་བྱས་ཙང་ད་འདི་འདྲས་ཡིན་དུས་སྐབས་སུ་འདི་གཉིས་བར་ལ་བལྟས་ཚུ་བར་སུ་ན་ཡང་གཅིག་གྱུར་ལ་ཡོད་པ་མ་རེད་དངོས་གནས་བྱས་པ་ཡིན་ན་ད་ཇིན་ཝང་གི་རྒྱུད་པ་འདི་ང་རང་ཚོ་བོད་རང་གི་གཞུང་སོག་ལབ་མཁན་དེ་ཆགས་བསྡད་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་ཇིན་ཝང་བློ་བཟང། བསྟན་འཛིན་ལབ་མཁན་འདི་གི་སུའི་བུ་རེད་ཟེར་ན་བཀྲ་ཤིས་བ་དུར་ཟེར་མཁན་ཅིག་ཡོད་རེད་ཁོ་རང་གི་བུ་རེད་བཀྲ་ཤིས་བ་དུར་ལབ་མཁན་འདི་གུ་ཤྲི་ཁང་གི་རྒྱུད་པ་ལོ་ཆགས་རྒྱུད་པའམ་བུ་ཁ་ཤས་ཀྱིས་བུ་རེད་ཁོས་ད་ཕལ་ཆེར་ཅིག་བྱས་ན་གུ་ཤྲི་ཁང་གི་བུ་དེ་འདྲས་ཀྱི་རིགས་ད་དེ་འདྲས་རིགས་རྒྱུད་དེ་འདྲས་ཡིན་ས་རེད་བྱས་ཙང་འདི་ཚོ་ད་སོག་པོ་ཚང་མ་ལོ་ཧོ་ཤོད་ཆགས་བསྡད་ཡོད་རེད་གནས་སྟངས་ལོ་ག་རེ་ཆགས་བསྡད་ཡོད་རེད་ཟེར་ན་མཚོ་སྔོན་ངོས་ལ་དབང་བསྒྱུར་བྱེད་མཁན་གྱི་ཇིན་ཝང་གི་རྒྱུད་པ་དེ་དང་བོད་ལ་དབང་བསྒྱུར་བྱེད་མཁན་གྱི་ཇུན་གར་བས་ཀྱི་རྒྱུད་པ་དེ་གཉིས་ཆར་ལོ་ཡས་ཁོ་རང་ཚོ་ལ་ག་རེ་ཟེར་ན་སོག་པོ་སྟོད་སོག་ལབ་མཁན་དང་སོག་པོ་ག་རེ་ཟེར་ན་ང་ཚོ་ནམ་རྒྱུན་གྱི་ཞིང་དེ་སོག་པོ་ཨོ་རོད་ལབ་མཁན་ཞིག་ཡོད་ར་དེང་སང་བྱས་ན་ཤིང་ཅང་རྒྱལ་རྒྱུད་ཀྱི་སོག་པོ་རེད་ད་ཡིན་པ་ཡིན་ན་ལ་ཁོ་གཉིས་ཀྱི་དུས་སྐབས་འདི་གི་སྐབས་སུ་གནས་སྟངས་ལོ་ཆེ་སོ་སོའི་མངའ་ཁོངས་ལོགས་ཀ་ཆགས་བསྡད་པ་རེད་བྱས་ཙང་ད་ལོགས་ཀ་ཆགས་བསྡད་པའི་དུས་སྐབས་འདིའི་སྐབས་སུ་ད་རྒྱ་ནག་ལ་ཡང་མན་ཇུ་གོང་མ་དེ་ད་སྟོབས་ཤུགས་ལོ་ཆེ་རུ་འགྲོ་གི་ཡོད་རེད་མན་ཇུ་ཡུང་ཀྲིན་དང་ད་ཁང་ཤིས་དང་དེ་ཚོ་གི་ལོ་ནང་དེ་གཡས་གཡོན་དེ་ཚོ་ཆགས་བསྡད་པ་རེད་བྱས་ཙང་རྒྱ་ནག་སྟོབས་ཤུགས་ཆེ་རུ་འགྲོ་གི་རེད། ད་སྤྱིའི་གནས་བབ་འདི་འདྲའི་འོག་ཏུ་ཁ་སང་ང་རང་ཚོའི་གིས་གོང་ལ་འགྲོ་བ་ནང་ད་རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་དེ་ལི་ཐང་ལ་འཁྲུངས་རྗེས་ད་དུས་སྐབས་འདིའི་སྐབས་སུ་ཨ་ནི་ལྷ་བཟང་གི་དཀའ་ངལ་དང་ཇུན་གར་བའི་དཀའ་ངལ་དེ་འདྲ་ཞིག་གིས་ཡར་རྒྱལ་བ་རིན་པོ་ཆེ་ཁ་ཐུག་ཡར་གདན་འདྲེན་ཞུས་དེའི་ཐོག་ལ་དཀའ་ངལ་ལ་འཕྲད་བསྡད་ཡོད་རོ། ད་དེ་འདྲའི་དཀའ་ངལ་འཕྲད་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་སྐབས་དེ་དུས་ད་ང་ཚོའི་གོང་ལ་ཡང་འགྲོ་ཚར་རེད། གཙོ་ཆེ་ཤོས་དེ་ཨ་མདོ་རྒྱལ་རྒྱུད་ཀྱི་ཨ་ནི་ཨེ་ས་ཁུལ་དེ་ཚོ་ལ་སོག་རིགས་ཀྱི་དཔོན་པོ་དང་གཙོ་བོ་ཇིན་ཝང་བློ་བཟང་བསྟན་འཛིན་རེད་དེ་ཚོས་གི་འགན་ལོ་འཁྱེར་བྱས་ཨ་ནི་རྒྱལ་བ་རིན་པོ་ཆེ་ལ་ཞབས་ཕྱི་བསྒྲུབ་ཆེད་སྐུ་འབུམ་དགོན་པ་ལ་ལ་མོ་ཞབས་དྲུང་མཁན་ཆེན་སྐུ་ཕྲེང་གསུམ་པ་ཡོད་ཁོ་རང་ཡོངས་འཛིན་གྱི་ཚུལ་ལུགས་ཀྱི་གནང་རྗེས་གསན་བསམ་སློབ་གཉེར་གནང་ཡ་དང་དེ་འདྲས་ཀྱི་གནས་བབ་ཚོ་ཅིག་བྱུང་ད་དེ་ཁ་སང་ང་ཚོས་ཀྱི་གོང་ལ་སྤྲོ་ཚར་ད་འདི་ནས་ཡར་གདན་འདྲེན་ཞུ་ཡའི་སྐབས་དེའི་སྐབས་སུ་གཙོ་ཆེ་ཤོས་དེ་སྐབས་དེ་དུས་ཀྱི་མཚོ་སྔོན་ལ་རྒྱལ་རྒྱུད་ཀྱི་ཇིན་ཝང་གི་རྒྱུད་པ་འདི་ཚོ་དང་འདི་ཡུལ་གྱི་སོག་པོ་དེ་མོ་དང་ཇུ་ནང་ལ་གཉིས་སུ་ར་དེ་ར་ཡོད་རེད་དེ་བཅུད་ཀྱི་སྟབས་བསྟུན་ལུས་བྱེད་མ་ན་བསམ་གྱི་མན་ཇུ་སྟོབས་ཤུགས་ཆེ་རུ་འགྲོ་དུས་སྐབས་སུ་མན་ཇུ་ལའང་མཁར་ནང་པ་དག་སྙན་སེང་ལག་སྐོར་རེ་ལྔ་འཛིན་ཞུས་ཡོད་རེད་རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་དེ་ཡར་གདན་འདྲེན་ཞུ་གི་ཡིན་ཟེར་ཞིང་དེ་གདན་འདྲེན་ཞུས་དུས་སྐབས་སུ་མན་ཇུ་དག་ལག་པ་འཆང་ཡ་རག་པ་ཡིན་ན་མཚོ་སྔོན་རྒྱལ་རྒྱུད་ཀྱི་སོག་རིགས་དང་ཨ་ནི་བོད་ཀྱི་གནས་བབ་ཀྱི་ཐོག་ལ་ལག་པ་ལུས་འཆང་ཡ་རག་པ་ཡིན་ན་ད་ཁོ་ཚོ་གོ་སྐབས་ཞེ་པོ་ཅིག་ལ་བརྩིས་ཡོད་རེད་རྒྱུ་མཚན་ག་རེ་རེད་ཟེར་ན་དུས་སྐབས་དེའི་སྐབས་སུ་མན་ཇུ་ལ་དཀའ་ངལ་དེ་སུས་སྤྲད་ཀྱི་ཡོད་རེད་ཟེར་ན

ག་རེ་ཟེར་ན་ཇུན་གར་དེ་སྟོབས་ཤུགས་ཆེན་པོ་ཆགས་འགྲོ་གི་ཡོད་རེད་དེ་ལྟ་བུ་ཆགས་པ་ཡིན་ན་ད་མན་ཇུ་ལ་ཉེན་ཁ་འཕྲད་ཀྱི་ཡོད་པ་སོང་ཙང་ལམ་སང་མན་ཇུ་གིས་མཚོ་སྔོན་རྒྱལ་རྒྱུད་ཀྱི་སོག་རིགས་ལ་ལག་པ་འཆང་ཡས་དང་ཨ་ནི་རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཡས་དེའི་ཐོག་ལ་ཁོ་ཚོས་ཀྱི་ལམ་སང་རྒྱབ་སྐྱོར་གྱི་རྣམ་པ་མཚོན་ཡས་ཀྱི་ཆེད་དུ་གལ་ཆེ་པོ་ལུ་ཞེ་པོ་ཅིག་ཁོ་ཚོས་ཀྱི་བརྩིས་ཡོད་རེད་གལ་ཆེ་པོ་དེ་ག་འདྲས་སེ་ང་ཚོས་ཧ་གོ་གི་རེད་ཟེར་ན་མན་ཇུ་གོང་མ་ད་སྐབས་དེ་དུས་ཁང་ཤིས་རེད་བ་སྲས་བཅུ་བཞི་རེད་ཀྱི་བ་དེའི་ནང་ནས་སྲས། ཡུང་ཏི་ལབ་མཁན་ཅིག་ཡོད་རེད་ང་རང་ཚོའི་གི་བོད་པའི་ལོ་རྒྱུས་དེབ་ཐེར་ནང་ལ་ཅང་ཅུན་ཝང་ཅང་ཅུན་ཝང་ལབ་མཁན་སྦྱོར་གྱི་རེད་བྱས་དང་ཡས་དེ་ཡུང་ཏི་རེད་ཁོ་རང་རྒྱལ་བ་རིན་པོ་ཆེ་མཚོ་སྔོན་ལ་བཞུགས་དུས་སྐབས་སུ་ཨ་མདོ་སྐུ་འབུམ་དེ་ལ་བཞུགས་དུས་སྐབས་སུ་མཇལ་ཁ་ལ་བཅར་ཨ་ལྷག་པར་དུ་ད་ཨ་མདོ་སྐུ་འབུམ་ལ་སྐབས་དེ་དུས་ཀྱི་མཚོ་སྔོན་རྒྱལ་རྒྱུད་ལུ་གི་སོག་རིགས་ཚང་མ་འཛོམས་རྗེས་སོག་བོད་ཀྱི་མཐོ་རིམ་མི་སྣ་དེ་ཚོ་རོ་སྟོན་དེ་ཚོ་འཛོམས་རྗེས་རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཡས་ཀྱི་ཐོག་ལ་གྲོས་བསྡུར་བྱེད་དུས་སྐབས་སུ་ཨ་ནི་མན་ཇུ་གི་ཅང་ཅུན་དེ་དག་ཡོང་བྱས་གོང་མའི་བཀའ་ཡིན་ཞེས་ཀྱི་དང་ལམ་འདོད་ཡིན་མདོག་མདོག་གིས་ཅིག། མ་ག་ས་ཚོགས་འདུའི་ནང་ལ་ཆ་ཤས་ལེན་ཡས་ཙམ་མ་ཟད་པའི་རྒྱལ་བ་རིན་པོ་ཆེ་མ་ནས་ཡར་ལྷན་རྒྱས་ལ་ཆིབས་བསྒྱུར་གནང་དུས་སྐབས་སུ། ཁོ་ཚོས་ཕེབས་སྐྱེལ་གྱི་ཚུལ་དུ་ཁོང་འབྲི་ཆུ་ཐུག་མཚམས་བར་དུ་ཡོང་ཡོད་རེད་ཅེས་གསལ་ཏེ་ད་འབྲི་ཆུ་ཐུག་མཚམས་ཞུ་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་ནག་ཆུ་བྱས་ནས་ཆིབས་བསྒྱུར་གནང་ཡོད་རེད་ཧ་ལམ་ད་འདུག་བྱེད་དུས་སྐབས་སུ་ང་ཚོས་ཀྱི་དེང་སང་གི་མཚོ་སྔོན་གྱི་ནང་ལ་ཡུལ་ཤུལ་གྱི་ཁམས་སྐྱེ་རྒུ་ནང་ཆེན་དེའི་རྒྱུད་ཀྱི་བར་དུ་མན་ཇུས་ཀྱིས་གསལ་ཏེ་ཕེབས་སྐྱེལ་གྱི་ཚུལ་དུ་སླེབས་འདུག་ཨ།

གནད་དོན་གྱི་ཐོག་ནས་ཕོ་ལྷ་བ་དེ་ཆུང་དུས་སྐབས་སུ་སྨིན་གྲོལ་གླིང་དེ་ཚོ་ལ་སློབ་གཉེར་བྱས་བྱས་རྗེས་ཧ་ལམ་ཁོ་རང་རྙིང་མ་དང་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་རེད་ཡིན་ནའང་སྐབས་དེ་དུས་ཙམ་པ་ཁོ་རང་གི་ག་རེ་ཟེར་ན་ཇུན་གར་ལ་སྟབས་བསྟུན་ལུགས་ཞིག་མ་བྱས་ཀ་མེད་ཆགས་བསྡད་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་ཕོ་ལྷ་བ་ཁོ་རང་ལྷ་བཟང་ཁང་གི་དུས་སྐབས་ཀྱི་བློན་པོ་དེ་འདྲ་ཆགས་བསྡད་རེད་དཔོན་དེ་འདྲ་ཆགས་བསྡད་རེད་ད་དེ་ག་ནང་བཞིན་གྱི་བོད་ཀྱི་ཀོང་པོ་ངོས་ལ་གཙོ་བོ་དེ་ང་ཕོད་ལབ་མཁན་སྟོབས་ཤུགས་ཆེ་ཤོས་ལ་བྱས་ཤིང་ད་ང་ཚོའི་ང་ཕོད་ཟེར་དུས་སྐབས་སུ་ང་ཚོའི་ཕྱིས་ཀྱི་ང་ཚོའི་ང་ཕོད་ཀྱི་རྒྱུད་པ་དེ་ག་རང་རེད་ཀོང་པོ་ངོས་ལ་ཀོང་པོ་ཞུ་ད་རྒྱ་མདའ་ངོས་ལ་ཡོད་རེད་བ་དེ་ག་ནང་བཞིན་གྱི་ལྷ་ས་རང་གི་ངོས་ལ་ནི་ལུམ་པ་བ་དང་སྦྱར་ར་བ་ཟེར་གི་དེ་འདྲས་གི་གཅིག་ད་རྒྱལ་བ་རིན་པོ་ཆེ་སྐུ་མཇལ་ལ་འགྲོ་མཁན་སོ་ར་ཞུ་བ་རེད་ལུམ་པ་བ་དེ་དེ་ག་ནང་བཞིན་སྦྱར་ར་བ་ལབ་མཁན་བློ་གྲོས་རྒྱལ་པོ་ལབ་མཁན་དེ་འདྲས་གི་དབང་བསྒྱུར་ལུགས་བྱེད་པའི་གི་སྟོབས་ཤུགས་ཆེ་ཤོས་ལུགས་ད་སྐབས་དེ་དུས་དུས་ཚོད་ཆགས་བསྡད་ཡོད་རེད་ཇུན་གར་བས་གི་བོད་ལ་དབང་བསྒྱུར་བྱེད་པའི་སྐབས་སུ་ད་མ་ནི་མཚོ་སྔོན་གྱི་སོག་རིགས་དེ་ཚོས་རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཡས་ཀྱི་ཐོག་ལ་སྐབས་དེ་དུས་ཀྱི་ང་ཚོས་ཀྱི་ལུམ་པ་བའི་དང་གསང་བའི་ཐོག་ནས་འབྲེལ་བ་ལུ་བྱས་ཞུ་ཞབས་མ་ནས་གདན་འདྲེན་ཞུ་ཡས་ཀྱི་ཆེད་དུ་དེ་ག་ནང་བཞིན་གྱི་ང་ཕོད་ཡིན་པ་ཡིན་ན་གསང་བ་ན་འདྲ་གསང་བའི་ཐོག་ནས་འདྲ་ཇུན་གར་བས་མ་ཤེས་པའི་རྣམ་པའམ་ཤེས་པ་ཡིན་ནའང་ཇུན་གར་ལ་བལྟས་ཏེ་ཁ་བརྡ་བྱ་ངེས་ཟིན་པ་རེད་ང་ཕོད་ཁོ་རང་ཨ་ནི་དེ་འདྲ་བྱེད་དུས་སུ་རྒྱལ་བ་རིན་པོ་ཆེ་མར་གདན་འདྲེན་ཞུ་སྐབས་ཕེབས་བསུ་ལུ་འགྲོ་ཡས་ཀྱི་གནས་སྟངས་དེ་འདྲ་བྱུང་བ་རེད་ད་མ་ནི་སོག་རིགས་ཞེ་པོ་ཅིག་ཡོང་རྒྱ་མི་ད་ཉུང་ཉུང་རེད་ད་གཅིག་གཉིས་འདྲ་ཡོད་ས་རེད་ད་གཙོ

སོག་རིགས་དང་རྒྱ་མིའི་གིས་མན་ཇུའི་གིས་ད་བོན་པོ་དང་དམག་མི་དེ་འདྲ་མང་པོ་བྱུང། ཨ་ནི་ལྷག་པར་དུ་སྟོད་ངོས་ནས་བྱས་པ་ཡིན་ན་ཁང་ཆེན་པ་དང་ཕོ་ལྷ་བ་གཉིས་ཆ་ལོག་གིས་ཇུན་གར་ལ་ནམ་ཞག་རྒྱུན་དུ་དཀའ་ལས་ཁག་པོ་ཞིག་སྟེར་གྱི་དུས་སྐབས་སུ་ཨ་ནི་ལྷ་ས་རང་ལ་ཁོ་ཚོ་ལ་ཡང་སེམས་ཆགས་སེ་གི་དཔོན་རིགས་ང་ཕོད་ལུམ་པ་སྦྱར་ར་བ་དེ་ཚོ་ལ་སེམས་ཧ་ཆགས་མ་འདུག་འདི་དུས་གི་ག་དུས་ཡིན་པ་ན་ཇུན་གར་བ་ལ་ཕམ་ཉེས་བཟོ་ཡས་དང་ཇུན་གར་བ་ལ་ཕར་གཏོར་ཕམ་བཏང་ཡས་གི་བསམ་བློ་དེ་ཡོད་རེད་མ་གཏོགས་ཇུན་གར་བ་ལ་དཔོན་ལ་བཀུར་ཡས་ཀྱི་བསམ་ཚུལ་དེ་མེད་པ་ཡིན་པ་སོང་ཙང་ད་ཇུན་གར་བ་དེ་ད་ཅི་དེ་བཞིན་མེད་ཀྱོག་སོ་སོར་རྒྱབ་རྩ་ཁྱོན་ནས་མེད་ཀྱོག་བའི་ལུགས་ཅིག་གནས་བབ་ཀྱི་འོག་ནས་གང་བྱུང་མང་བྱུང་ལུ་བྱས་རྗེས་གཏོར་བཅོམ་འཕྲོག་གསུམ་མང་པོ་བྱས་རྗེས་ཨ་ནི་མངའ་རིས་བརྒྱུད་རྗེས་ཀྱི་རིམ་པས་ཀྱི་བྲོས་བྱོལ་གྱི་ཐབས་ཤེས་བཏང་ཡོད་རེད་ཡིན་ན་ལ་ཡང་མངའ་རིས་ནས་ཡར་བྲོས་ཡོང་དུས་སྐབས་སུ་ཁང་ཆེན་པས་ཀྱིས་མཚན་མོའི་དགུང་ལ་ག་རེ་ཟེར་ན་ཁོ་ཚོ་ལུ་གང་ཟེར་གྱི་རེད་དེ་འདྲ་གུར་ཕུབ་བསྡད་ཀྱི་འདུག་ཚོ་གུར་རྡིབ་བཏང་རྗེས་བོད་ནས་ཕར་རིག་དངོས་མང་པོ་ཞིག་འཁྱེར་ཡོད་འདུག་དེ་མང་ཆེ་ཚུར་ང་ཚོས་ལེན་ཐུབ་རྗེས་ཀྱི་ཁང་ཆེན་པས་ཀྱིས་ཇུན་གར་བས་ཀྱིས་བོད་ཀྱི་རིག་དངོས་མང་པོ་གཏོར་བཤིག་བཏང་ཡ་དང་འཁྱེར་འགྲོ་ཡས་དེ་ལ་བཀག་འགོག་ཞེ་པོ་ཐུབ་རྗེས་ཇུན་གར་བ་ལ་ཕམ་ཉེས་ལ་ཁ་ལོ་གང་འཚམ་བཏང་རེད་དམག་ལ་རྒྱབ་རྗེས་ད་དེ་གཉའ་ལམ་ལ་ཡོད་ཀྱོག་གི་ཕོ་ལྷ་བས་ཧ་གོ་རྗེས་ད་ཕོ་ལྷ་བ་ཁོ་ཇུན་གར་ལ་སྣང་བ་འགྲོ་མེད་པ་ཡིན་པ་སོང་ཙང་སྐབས་དེ་དུས་གཙོ་བོ་དེ་ག་རེ་ཟེར་ན་དམག་རྒྱག་དུས་སུ་དམག་གི་ནང་གི་རྟ། ཡོད་ན་མེད་ན་དེ། རྟ་དེ་ཆགས་དེ་དགོས་ར་ཕར་ཚུར་དམག་རྒྱག་ཡས། ཨ་ནི་ད་དུས་སྐབས་དེ་དུས་སུ་རྟ་ཡི་རྨིག་ལྕགས་དེ་བྱང་ཐང་གི་ཡུལ་ལ་ལྕགས་དཀོན་པོ་འདི་ཨ་ནི་ད་མངའ་རིས་ཀྱི་བྱང་རྒྱུད་ལ་ཕར་བྱང་བྱང་ཐང་བྱང་རྒྱུད་དུ་ལ་ལྕགས་དེ་དཀོན་པོ་ཡིན་པ་སོང་ཙང་ཕོ་ལྷ་བས་ཀྱིས་བལ་ཡུལ་དང་བརྒྱུད་ཀྱི་ཨ་ནི་རྟ་ཡི་རྨིག་ལྕགས་དེ་འདྲ་མང་པོ་ཞིག་དཔེར་མཚོན་ན་ཧ་ལམ་དྲུག་བརྒྱ་བདུན་བརྒྱ་ཆིག་སྟོང་དེ་འདྲ་ཡོད་ར་ཨོ་དེ་འདྲས་ཅིག་མཁོ་སྒྲུབ་བྱས་རྗེས། ཁང་ཆེན་པ་ལ་ཨཱ་ནི་ཁྱེད་རང་གིས་ཇུན་གར་བ་ནི་རྦད་དེ་ཕམ་ཉེས་བཏང་བ་དང་ཇུན་གར་བ་ལ་ཁ་གཏད་བཅག་པ་དེ་ལ་དགའ་པོ་ཞེ་པོ་བྱུང་ང་ཚོ་བློ་མཐུན་པ་གཅིག་པ་ཞིག་ཡང་རེད་ཨཱ་ནི་ལེགས་སྐྱེས་དེ་ཡི་རྟགས་གསལ་བྱས་རྗེས་དེ་ནས་བྱས་རྗེས་ཕོ་ལྷ་བ་དང་ཁང་ཆེན་པ་གཉིས་མཐུན་སྒྲིལ་བྱ་ཡས་དང་ཇུན་གར་ཕུད་ཡས་ལ་ཁོ་གཉིས་ཐུན་མོང་གིས་གཅིག་མཉམ་བསམ་བློ་འབྲེལ་ཡོད་པ་བྱས་དེ་བསྒྲུབ་རྗེས་ཁོ་གཉིས་མཉམ་འབྲེལ་བྱས་རྗེས་གྲོགས་པོ་བློ་ཐུབ་ཆགས་ཡའི་ལུགས་དེ་དུས་སྐབས་དེ་ནས་འགོ་བཙུགས་ཤག་ད་དེ་ག་ནང་བཞིན་གྱི་ད་ཅི་གོང་དུ་ཞུས་པ་ནས་རྒྱལ་བ་རིན་པོ་ཆེ་མར་ནས་ཨ་མདོ་བརྒྱུད་ཅེ་ནག་ཆུ་བརྒྱུད་ཅེ་ཡར་ཕེབས་པའི་སྐབས་སུ་འདི་ནི་མ་དབུས་ངོས་ཀྱི་དཔོན་རིགས་ང་ཕོད་ཡིན་པ་ཡིན་ན་རེད། ལུམ་པ་ཡིན་ན་རེད་དེ་ཚོས་ཕེབས་བསུ་ལ་གདན་འདྲེན་ཞུ་ཡས་ཀྱི་གནས་བབ་དེ་བྱས་ཅིག་ད་དེ་འདྲས་བྱས་ཅིག་ཇུན་གར་བ་ཚོགས་ཁག་ཚོགས་ཁག་ལུ་བྱས་ཏེ་གང་བྱས་ལྷ་ས་ལ་བསྡད་མ་ཐུབ་ཅིག་རིམ་པས་ཀྱི་བྲོས་རྒྱུ་ཁས་དེ་ད་དེ་ལ་ང་ཚོས་ཡོངས་གྲགས་ཀྱི་ཇུན་གར་བ་མཐར་སྐྲོད་བཏང་བ་ན་འདྲ་ཇུན་གར་བ་གནས་མ་ཐུབ་པ་ཟེར་ན་གནས་སྟངས་དེ་འདྲ་ཤར་རེད་ད་དེ་ནམ་ཞག་རྒྱུན་དུ་མང་ཆེ་བཤད་སྟངས་ལུ་ལ་ཁོ་རང་ཚོ་རྒྱ་ནག་དེ་ཚོས་ཀྱིས་མན་ཇུ་གོང་མས་ཀྱི་ལྷ་དམག་གི་ཨ་ནི

ཨོ་ད་གུང་ཚེ་དབང་ནོར་བུ་ཟེར་མཁན་སོག་དྲག་དང་དེ་ག་ནང་བཞིན་གྱི་དོན་གྲུབ་དབང་ཟེར་མཁན་སོག་དྲག་ད་དོན་གྲུབ་དབང་ལབ་མཁན་དེ་ནི་ཇིང་གིར་སེན་ཁང་གི་རྒྱུད་པ་ཡིན་ལབ་ཀྱི་རེད་དེ་ག་ནང་བཞིན་གྱི་ཆིང་དབང་བློ་བཟང་བསྟན་འཛིན་དང་ཨེ་སི་པེ་ལི་ལབ་མཁན་དེ་ཚོ་ནི་གུ་ཤྲི་ཁང་གི་རྒྱུད་པ་རེད་བྱས་ད་ད་སོག་རིགས་རྒྱུད་པ་འདི་ཚོས་ཀྱི་ད་རྒྱལ་བ་རིན་པོ་ཆེ་མར་ནས་ཡར་གདན་འདྲེན་ཞུ་ཡ་དང་མ་ལ་ཞབས་ཕྱི་ཞུ་ཡས་ཚང་མ་ཁོ་ཚོས་བྱས་བྱེད་ཐུབ་བྱེད་མི་ཇུན་གར་བ་གནས་མ་ཐུབ་པའི་དཀའ་ངལ་ཆགས་རེད་ད། དབུས་ངོས་ནས་བྱས་ན་ང་ཕོད་དང་ལུམ་པ་གཉིས་ཆ་ལོག་གི་ཇུན་གར་ལ་ཁ་གཏད་བཅག་པ་རེད་ཇུན་གར་དང་མཐུན་འབྲེལ་བྱེད་དགོས་བ་མ་རེད་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུ་ཡས་ལ་ཁོ་ཚོས་ཞེ་པོ་ཅིག་འབད་བརྩོན་བྱས་བསྡད་བ་རེད་ཨ་ནི་གཙང་དང་མངའ་རིས་ངོས་ནས་ཕོ་ལྷ་བ་དང་ཁང་ཆེན་པ་གཉིས་ཀྱིས་ཇུན་གར་བ་ལ་བསྟོད་པ་མང་པོ་བཏང་བྱས་ག་ས་གནས་མ་ཐུབ་པ་བྱས་བྱས་བྱས་ཙང་ཕྱོགས་ག་ས་ག་ནས་ཇུན་གར་བ་གནས་ཐུབ་ཡོད་བ་མ་རེད་གནས་མ་ཐུབ་པ་དེ་ད་དེའི་ནང་ལ་དངོས་གནས་ཀྱི་སོག་རིགས་དང་བོད་པས་ཀྱི་ད་ང་རང་ཚོ་བོད་མི་རང་གིས་མཐར་སྐྲོད་བཏང་རྒྱུ་ལས་གཞི་མེད་འདུག་མན་ཇུས་ཀྱིས་དེའི་ནང་ལ་ཧ་ལམ་ཉི་མ་གཅིག་དམག་བརྒྱབ་ཡོད་མ་རེད་ཇུན་གར་དང་ཉི་མ་ཉི་མ་གཅིག་དམག་ལུས་བརྒྱབ་ཡོད་མ་རེད། སྟོབས་ལགས་ཀྱིས་ལོ་རྒྱུས་ཀྱི་གནས་ཚུལ་འདི་གསུང་དུས་དངོས་གནས་ང་རང་ཚོ་ཡང་བོད་ཀྱི་ལོ་རྒྱུས་གླེང་པའི་སྐབས་ལ་ཡིན་པ་ཡིན་ན་དངོས་ཡོད་ཀྱི་གནས་ཚུལ་ཤེས་རྟོགས་ཡོང་ཡ་དེ་ཞེ་པོ་ཅིག་གི་གལ་ཆེན་པོ་གཅིག་གི་ཆགས་བསྡད་ཡོད་རེད་དམིགས་བསལ་ད་ལྟའི་དུས་ཚོད་དེ་ད་བོད་ནང་ལོགས་ནས་ཡང་བོད་ཀྱི་ལོ་རྒྱུས་དང་འབྲེལ་ཡོད་ཀྱི་དེབ་རིགས་ཁག་འདོན་གྱི་ཡོད་རེད་ལ་དེ་གའི་ནང་ལོགས་ལ་ཡིན་པ་ཡིན་ན་དུས་ཚོད་འདིའི་སྐབས་ཀྱི་ལོ་རྒྱུས་དེ་གའི་ལ་ལྟ་དུས་ཡིན་ན་དམིགས་ཡུལ་ལྡན་པའི་ཐོག་ནས་རྫུན་བཟོ་བྱས་པའི་རྣམ་པ་ཡོང་ཡ་དང་དེ་ག་ནང་བཞིན་ད་ལྟ་ཁྱེད་རང་གིས་གསུངས་སོང་ཨ་ནི་མན་ཇུའི་དམག་གིས་ཇུན་གར་མཐར་སྐྲོད་བཏང་པའི་ཡང་གནས་ཚུལ་འདི་མཐུན་གྱི་གསུང་གི་དེ་ཚོ་ཡིན་པ་ཡིན་ན་དངོས་གནས་ད་ལོ་རྒྱུས་ལ་བཟོ་བཅོས་རྒྱབ་དགོས་ཡ་གཅིག་དང་ཡང་བོད་པ་གཅིག་གི་ངོས་ནས་དངོས་ཡོད་ཀྱི་གནས་ཚུལ་འདི་ག་ཤེས་རྟོགས་ཐུབ་ཡག་ལ་ཡང་སོ་སོའི་ངོས་ནས་དཔྱད་པ་བྱེད་དགོས་ཡག་དེ་ལས་གལ་ཆེན་པོ་གཅིག་རེད་ལ་ད་ཡང་ད་ལྟ་བོད་ནང་ལོགས་ལ་ཡོངས་སུ་གྲགས་པའི་བོད་ཀྱི་ལོ་རྒྱུས་རགས་རིམ་གཡུ་ཡི་ཕྲེང་བ་ཞུ་ཡག་གི་སྨད་ཆ་འདིའི་ནང་ལོགས་ལ་ཏག་ཏག་ད་ལྟ་ཨ་ནི་སྟོབས་ལགས་ཀྱིས་ང་ཚོར་ངོ་སྤྲོད་གནང་ཡག་གི་ལོ་རྒྱུས་ཀྱི་དུམ་བུ་འདིའི་གནས་ཚུལ་དེ་ག་རང་གཅིག་འཁོད་ཡོད་རེད་ཡིན་ནའི་འདིའི་ནང་ལོགས་ལ་གནས་ཚུལ་བཀོད་སྟངས་དེ་ཡིན་པ་ཡིན་ན་ཡང་མ་འདྲ་ཅིག་མན་ཇུའི་སྟོབས་ཤུགས་དེ་ཆེན་པོ་ཅིག་ཡོད་པ་མན་ཇུ་ནས་ཇུན་གར་ད་མཐར་སྐྲོད་བཏང་བའི་རྣམ་པ་དེ་འདིའི་ནང་ལོགས་ལ་བཀོད་ཡོད་རེད་བྱས་ཙང་ལོ་རྒྱུས་གླེང་པའི་སྐབས་ལ་ཡིན་པ་ཡིན་ན་གལ་ཆེ་ཤོས་དེ་དངོས་ཡོད་ཀྱི་གནས་ཚུལ་བྲི་ཡག་ཡིན་ནའི་རེད་དངོས་ཡོད་ཀྱི་གནས་ཚུལ་ཤེས་ཡག་དེ་གནད་འགག་ཅིག་ཆགས་ཀྱི་འདུག་ག་ད་ལྟ་སྟོབས་ལགས་ཀྱིས་ང་ཚོར་གསུངས་དུས་ད་སྐབས་དེ་དུས་ཡིན་པ་ཡིན་ན་སོག་པོའི་ནི་སྟོབས་ཤུགས་འདི། ཆེན་པོ་གཅིག་ཡོད་པ་དང་རྒྱལ་བ་སྐུ་འཕྲེང་བདུན་པ་ལྷ་ས་བར་ལ་གདན་འདྲེན་ཞུ་གནང་ཡག་གི་ཐོག་ལ་ཡིན་ནའི་ལས་མན་ཇུའི་ནུས་པ་དང་ཡང་སྐབས་དེ་དུས་ཀྱི་སོག་རིགས་ཀྱི་ནུས་པ་དེ་བྱས་པ་ཡིན་ན་སོག་རིགས་ཀྱི་ནུས་པ་དེ་ཆེ་ཡོད་པ་ཅིག་གི་ལོ་རྒྱུས་ཀྱི་ད་དངོས་ཡོད་ཀྱི་བདེན་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་བ། ལགས་འོ་དེ་ག་ལགས་དེ་ག་རང་རེད་ད་འདི་ང་ཚོས་ཀྱི་ཅིག་ད་ལྟ་བོད་དང་རྒྱ་ནག་གཉིས་ཀྱི་གནས་བབ་དེ་ལ་བལྟས་ཚེ་ང་ཚོས་ཀྱི་ག་ལོག་རེད་ཁྱོ་བ་ཟེར་ན་འདྲ་གཞན་པ་ཟེར་ན་འདྲ་དེ་འདྲས་ཀྱི་སྐད་ཆ་མ་རེད་བ་ད་དེ་ག་བ་སར་བསྡད་ཡོད་རེད་ཟེར་ན་གཅིག་བྱས་ན་མང་པོ་ཞིག་གིས་ཐུགས་སྣང་བྱུང་ཡོད་ཀྱི་མ་རེད་མཇལ་མྱོང་ཡང་ཡོད་ཀྱི་མ་རེད་ཁ་ཤས་ཤིག་མཐོང་བ་ཡིན་ན་ལ་ཅིག་དོ་སྣང་བྱུང་ཡོད་ཀྱི་མ་རེད་ད་ལྟ་འདི་ངས་ཞུ་ཡས་དེ་ང་ཡས་ཀྱི་ཐུགས་སུ་ཞིབ་འཇུག་ལུ་བྱས་ཟེར་ན་འདྲ་དབྱེ་ཞིབ་ལུ་བྱས་ཏེ་ད་ཨེ་འདྲ་ཞིག་རེད་འདུག་པ་ཟེར་བའི་སྐད་ཆ་དེ་མ་རེད་ད་དེ་ག་བ་སར་བསྡད་ཡོད་རེད་ཟེར་ན་སུམ་པ་མཁན་ཆེན་ཞུ་མཁན་ཞིག་རེད་སུམ་པ་ཨ་མདོ་ངོས་ལ་འཁྲུངས་ཤར་ཕྱོགས་ཀྱི་བླ་མ་ཞིག་རེད་བ་སུམ་པ་ཡེ་ཤེས་དཔལ་འབྱོར་ཞུ་གི་རེད་བོད་ཀྱི་གྲགས་ཅན་གྱི་བླ་མ་ཞེ་བོ་ཞིག་རེད་སུམ་པ་ཡེ་ཤེས་དཔལ་འབྱོར་ཟེར་དུས་འུ་སུ

རྒྱལ་བ་རིན་པོ་ཆེ་ཨ་ནི་མཚོ་སྔོན་སྔོན་ལ་སྲུང་སྐྱོབ་བྱེད་ཉེན་དེ་ང་ཚོ་སོག་རིགས་ཡིན། རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཉེན་ང་ཚོ་སོག་རིགས་ཀྱི་དཔོན་དེ་ཚོ་ཡིན་སོག་དེ་ང་ཚོས་ཀྱི་རྒན་ཁྱོད་སྲུང་སྐྱོབ་བྱེད་ཉེན་མེད་ཨ་མདོ་སྔོན་ལ་ག་ཚོད་གདན་འདྲེན་ཞུ་ཉེན་དེ་རྒྱ་ནི་བྱས་བྱས་རེད་དེ་ཁོ་ཚོས་མ་སྐུ་འབུམ་ལ་གདན་འདྲེན་ཞུ་ཡ་དང་དེའི་ཚང་མ་ལོ་ཁོ་རང་ཚོས་ཀྱི་ངོས་འཛིན་ཡིན་ན་རེད་དེ་ཡོངས་གྲགས་ཀྱི་ཁོ་ཚོས་རྒྱལ་བ་རིན་པོ་ཆེ་རང་ལ་བེད་སྤྲོད་ཟིན་པ་ལས་ཆ་འཛིན་ཁས་ལེན་བྱས་བྱས་གུས་ཞབས་ཞུ་ཡ་ཟེར་ན་འདྲ་སྔོན་མའི་གི་ཐོབ་ཐང་ག་རེ་ཡོད་པ་དེ་ཇི་བཞིན་ཅིག་ཡང་ཡོད་ཡོད་དེ། མཐུན་རྐྱེན་བྱ་ཡ་ཞིག་གནང་དང་དེ་བྱས་ཡ་དང་མཚོ་སྔོན་ནས་ཨ་མདོ་ནས་ལྷ་ས་ལ་གདན་འདྲེན་ཞུ་ཉེན་ཨ་ནི་ང་ཚོ་སོག་རིགས་ཡིན། འདི་ཡིག་གི་སྐད་ཆ་དེ་སུམ་པ་ཡེ་ཤེས་དཔལ་འབྱོར་གྱི་རྣམ་ཐར་ནང་ལ་འདུག་ཨ་འདི་ནང་ལ་གསལ་བོ་ཞེ་བོ་འདུག་ཨ་ཡང་ང་ཚོས་ཀྱི་རྣམ་ཐར་ག་ཤས་ཅིག་རྒྱལ་བའི་སྐུ་ཕྲེང་བདུན་པའི་གི་རྣམ་ཐར་ཡིན་པ་ཡིན་ན་རེད་དེ་རྒྱལ་བ་སྐུ་ཕྲེང་བདུན་པ་ནས་བྱས་ཏེ་སྐུ་ཕྲེང་བཅུ་གསུམ་པ་ཡན་བར་དུ་རྒྱལ་བའི་རྣམ་ཐར་བྲིས་ཉེན་དེ་རྒྱལ་སྤྲུལ་དེ་ཚོས་བྲིས་རྒྱུ་མང་པོ་ཡོད་དེ་མ་ཡིན་པའི་ཀྱི་འཇམ་དབྱངས་བཞད་པ་ཡིན་ན་རེད་ལྕང་སྐྱ་ཡིན་ན་ཐུའུ་བཀྭན་ཆོས་ཀྱི་ཉི་མ་གསལ། ང་ཚོའི་བླ་མ་ཆེན་པོ་ཆེན་པོ་ཞོག་ར་མན་ཇུ་དང་འབྲེལ་བ་ཡོད་རྒྱུ། ཡང་མིན་ན་ང་ཚོའི་གི་ཀུན་བདེ་གླིང་ཡིན་པ་ཡིན་ན་རེད་ཡང་མིན་ན་ཚེ་སྨོན་གླིང་ཡིན་པ་ཡིན་ན་རེད་ཡང་མིན་ན་རྭ་སྒྲེང་རིན་པོ་ཆེ་ཟེར། དེ་འདྲའི་གི་ག་རེ་ཟེར་ང་ཚོའི་རྒྱལ་སྤྲུལ་དེ་ཚོ་དང་མན་ཇུ་གོང་མའི་གི་དབུ་བླ་དེ་ཚོས་གི་བྲིས་རྒྱུ་ལུགས་ཀྱི་རྒྱལ་བའི་རྣམ་ཐར་མང་ཆེ་སྐུ་ཕྲེང་བདུན་པ་ནས་བྱས་རྗེས་བཅུ་གསུམ་བར་དུ་ཁོང་ཚོས་བྲིས་རྒྱུ་བཟོ་འདྲ་ཞིག་འདུག། འདུག་ཞེས་མང་ཆེས་ད་རེས་ཟླ་གཉིས་ཕུར་ལྕོག་རིན་པོ་ཆེས་བྲིས་རྒྱུ་དེ་འདྲ་ཡོད་ན་གང་ཞིག་བྱས་ཙང་འདྲ་ཡིན་དུས་སྐབས་སུ་གཅིག་ནས་རྒྱལ་སྤྲུལ་དང་གཉིས་ནས་མན་ཇུ་གོང་མའི་དབུ་བླ་དང་མན་ཇུ་གོང་མ་དང་འབྲེལ་བ་ཡོད་རྒྱུ་གི་བླ་མ་འདི་ཚོས་རྒྱལ་བའི་རྣམ་ཐར་བྲིས་རྒྱུར་རང་བཞིན་གྱིས་མན་ཇུ་གོང་མ་ལ་གཅིག་ཆེ་བསྟོད་བྱེད་ཡས་དང་མན་ཇུ་གོང་མ་གི་ལ་སྟབས་བསྟུན་བྱེད་ཡས་ཀྱི་གནས་ཚུལ་མང་པོ་ཞེ་བོ་ཡོང་གི་འདུག་ད་འདྲ་ཡིན་པ་དེ་ང་ཚོས་ག་ནས་ཧ་གོ་ཟེར་ན་དུས་སྐབས་འདི་གི་གཡས་གཡོན་ལ་ཕེབས་བཞག་རྒྱུ་གི་བླ་མ་འདི་ཚོས་ཀྱི་རྣམ་ཐར་དང་དེ་ག་ནང་བཞིན་གྱི་མི་གཞན་གྱི་རྟོགས་བརྗོད་བཟོ་འདྲ་དེ་འདྲས་ལ་བལྟས་ཡོང་དུས་སྐབས་སུ་ཨ་ནི་སྐབས་དེ་གི་གནས་ཚུལ་དེ་ཡང་སྐབས་དེ་དང་མི་འདྲ་བ་ཞིག་ཡིན་ཚུལ་མངོན་ཡོང་གི་འདུག་པ་སྐབས་དེ་བཞིན་ནས་བསྡུར་ས་མང་པོ་ཡོད་རེད་རྒྱལ་བའི་རྣམ་ཐར་དང་པཎ་ཆེན་རྣམ་ཐར་གཉིས་བསྡུར་བ་ཡིན་ན་དུས་སྐབས་དེའི་སྐབས་སུ་གནས་ཚུལ་རྒྱལ་བ་རིན་པོ་ཆེའི་ངོས་འཛིན་ཞུ་ཡས་ཅིག་ལ་ཡིན་ན་རྒྱལ་བ་རིན་པོ་ཆེ་གི་རྣམ་ཐར་ནང་ག་འདྲས་གསལ་འདུག་སྐུ་ཕྲེང་བདུན་པ་ནས་སྐུ་ཕྲེང་བཅུ་གསུམ་ཡན་བར་དུ་ངོས་འཛིན་ཞུ་དུས་སྐབས་སུ་ཕལ་མོ་ཆེ་ངོས་འཛིན་ཞུ་དུས་སྐབས་སུ་པཎ་ཆེན་རིན་པོ་ཆེའི་ངོས་འཛིན་ཞུ་ཡས་ར་ཕན་ཚུན

ད་ལྟའི་བྱེད་དུས་སྐབས་སུ་ང་ཚོས་ཀྱིས་རྒྱ་ནག་གིས་དགོས་པའི་ཆེད་དུ་ལོ་རྒྱུས་མང་པོ་ཞིག་འཁྱོག་བརྗོད་བྱེད་ཀྱི་ཡོད་པ་དེ་དག་དངོས་གནས་རང་དགར་སོ་མ་རེད་གསལ་བོ་ཞེ་བོ་ཆགས་བསྡད་ཤག་སྤྱིར་བཏང་གིས་ད་ལྟ་ང་ཚོས་མར་ནས་ཡར་གདན་འདྲེན་ཞུ་ཉེན་གྱི་རྒྱལ་བ་སྐུ་ཕྲེང་བདུན་པ་གདན་འདྲེན་ཞུ་ཉེན་གྱི་དཔོན་པོ་མང་པོ་ཡོད་རེད་ད་དེའི་ནང་ལས་ཧ་ལམ་མར་ནས་ཡར་རང་བྱས་ན་དཔོན་ཁོ་རང་ལ་སོག་པོ་དང་རྒྱ་མི་བྱས་ན་རྒྱ་མི་ཉུང་རེད་རྒྱ་མི་གཉིས་མ་གཏོགས་ཡོད་མ་རེད་ད་དཔོན་པོ་ཁོ་རང་དེ་མ་ཡིན་པའི་ཚང་མ་ལོ་ཁར་སོག་རིགས་ཆིན་ཝང། བློ་བཟང་བསྟན་འཛིན་ཟེར་ར་ཆིན་ཝང། བསྟན་འཛིན་ཟེར་ཉེན་ཨེ་ཕུ་པེ་ལི་ཟེར་ཉེན་དོན་གྲུབ་ཝང་ཟེར་ཉེན་ལ་གུང་ཚེ་དབང་ནོར་བུ་ཟེར་ར་ཅང་ཅུན་ཟེར་ཉེན་གྱི་རྒྱ་མི་དམག་དཔོན་ལོ་གཅིག་གཉིས་ཡོད་རེད་དེ་མ་གཏོགས་ཚུ་སོག་རིགས་རང་རེད་ད་དེ་བྱེད་དུས་སྐབས་སུ། ཅང་ཅུན་གུང་ན་རེད་སྐུ་ཚབ་ལུགས་ཆགས་བསྡད་པ་རེད་མ་གཏོགས་ཁོ་ཚོ་སྟོབས་ཤུགས་དེ་ག་ཙམ་གྱི་ཆེན་པོ་མི་འདུག་ཨ་ད་ནོར་འཁྲུལ་དེ་ག་ནས་ཤོར་རེད་ཟེར་ན། མན་ཇུའི་ངོས་ནས་ནོར་འཁྲུལ་དེ་རྒྱལ་བ་རིན་པོ་ཆེའི་གདན་འདྲེན་ཞུས་རྗེས་གསེར་ཁྲི་མངའ་གསོལ་ཀྱི་མཛད་སྒོ་དེ་ཚོགས་དུས་སྐབས་སུ་ད་གཅིག་ནས་ང་ཚོས་ག་རེ་བྱས་ཡོད་ཟེར་ན་འདིའི་སྔོན་ལ་ཇུན་གར་དང་ལྷ་བཟང་དང་བདུད་རྩི་འདི་བོད་པ་ལ་བོད་ཀྱི་རྒྱལ་པོ་ཤ་དེ་རོ་གཅིག་སྟོང་བདུན་བརྒྱ་བཅུ་མེད་བརྒྱད་གཙོས་བྱས་རྗེས་ལྷ་བཟང་ཁང་གིས་སྡེ་སྲིད་སངས་རྒྱས་རྒྱ་མཚོ་བཀྲོངས་ཡ་དང་ཨ་ནི་འདུག་ཟེར་བྱས་རྗེས་ཁོ་ཚོས་གི་ལྷ་བཟང་གིས་དབང་བསྒྱུར་བྱས་ཀྱི་དུས་སྐབས་བཅས་དེའི་གི་རྗེས་ལ་ཇུན་གར་བའི་གི་གཏོར་བཤིག་བཏང་རྙོག་དྲ་མང་པོ་ཞིག་ད་སོག་རིགས་གི་མདོར་བསྡུས་ནས་བཤད་ན་བོད་གི་སྤྱི་ཚོགས་དང་ཆབ་སྲིད་ཐོག་ལ། ཞེ་བོ་ཅིག་ག་རེ་ཟེར་ན་དེ་རྙོག་དྲ་ལངས་ཡ་དང་བརྡབ་གསིག་བཏང་ཡ་ཤུགས་ཆེ་བོ་ཞེ་བོ་བྱུང་ཡོད་རེད་བ། དེ་འདྲས་ཅིག་གི་གནས་ཚུལ་དང་ཨ་ནི་གཉིས་ནས་མན་ཇུ་གོང་མ་ཟེར་དུས་སྐབས་སུ་བར་སྐབས་གཅིག་ནས་ད་ང་ཚོས་གི་དམིགས་བསལ་ལོ་རྒྱུས་རྩིས་བྱེད་ཆེ་མཐོང་སྤྲད་ཡོད་ལུགས་བཤད་པ་རེད་བ། དེ་འདྲས་ཀྱི་བསམ་བློའི་ཤུགས་རྐྱེན་གྱི་རྐྱེན་པས་ཀྱིས་རྒྱལ་བ་སྐུ་ཕྲེང་བདུན་པ་གསེར་ཁྲི་མངའ་གསོལ་ཞུས་སྒོ་ཞུས་སྒོ་མ་རེད་གང་བྱས་པོ་ཁྲི་གསོལ་དེ་གནང་ཡོང་དུས་སྐབས་སུ་དངོས་གནས་མ་ཡེ་གིས་གདན་འདྲེན་ཞུ་མཁན་གྱི་དཀའ་ལས་རྒྱག་མཁན་དེ་སོག་རིགས་ཆགས་ཡོད་རེད་དེ་མཛད་སྒོ་ཚོགས་དུས་སྐབས་སུ་སོག་པོ་དེ་ཚོ་ཧ་ལམ་གྲལ་དང་མ་སོང་ན་རྒྱབ་ལོགས་བཞག་མན་ཇུ་ལག་གོ་ར་དང་རྒྱ་རིགས་དེ་ཚོ་སྐྱེས་ཚེ་གྲལ་གྱི་མདུན་ལ་བཞག་རྒྱུ་ལུ་ཆགས་དེ་དེ་ང་ཚོ་མདོར་དུ་བཤད་ན་ཆེ་མཐོང་དེ་སུ་ལ་མ་ང་ལུ་ཚེ་སྤྲད་ཡོད་རེད་ཟེར་ན་མན་ཇུ་ཞུ་དགོས་རེད་འོ་དེ་ལ་ཆེ་མཐོང་ལུ་ང་ང་བྱས་སོག་རིགས་ལ་བལྟས་ཚེ

ཕྱི་རྒྱལ་གྱི་དམིགས་ཡུལ་རང་ཡིན་ས་མ་རེད་ག་རེ་ཡིན་ས་རེད་བས་ན་མན་ཇུ་ལ་དཀའ་ངལ་སྤྲོད་མཁན་ཇུན་གར་བ་འདི་ཚོ་བོད་ནང་ལ་ཐེ་གཏོགས་འདུག་འོ་མི་འདུག་གོ་གནས་སྟངས་ག་རེ་བྱས་ཀྱི་འདུག་ཇུན་གར་བའི་ཧོབ་ཏེ་སྐབས་སུ་དམག་ཡོང་ས་རེད་ཡོང་ས་མ་རེད་དེ་མན་ཇུའི་དམག་བོད་ལ་བཞག་ཡས་དེ་དང་མན་ཇུའི་དཔོན་པོ་བོད་ལ་བཞག་ཡས་དེ་གཙོ་ཆེ་ཤོས་དེ་བོད་ཀྱི་ཆབ་སྲིད་ལ་ཐེ་ཇུས་མ་ཡིན་པ་བྱས་བོད་ཀྱི་ནང་ལ་ཇུན་གར་བས་ཀྱི་སྒྲ་ང་ཚོས་ཧོབ་ཏེ་ཁ་ལ་ཅིག་ཡོང་དམག་སྤྲེལ་ཇུ་ར་ང་ཚོས་རྒྱ་དམག་ལ་འོ་མ་རེད་བས་དེ་འདྲས་ཅིག་ཡོང་བས་ན་ད་འདིས་ཀྱི་གནས་སྟངས་དེ་ལྟ་རྟོག་བྱེད་མཁན་དང་སྲུང་སྐྱོབ་བྱེད་མཁན་སོགས་རེ་ཞིག་ལ་དེ་འདྲས་ཅིག་ལ་བཞག་ཡ་རེད་མ་གཏོགས་པའི་གིས་བོད་ཀྱི་རྒྱལ་པོ་བྱེད་ཀ་དང། སྐབས་དེ་དུས་བསམ་བློ་དེ་ཡོད་ས་མ་རེད་ད།
སྐབས་དེ་དུས་གཅིག་གི་མན་ཇུའི་དམག་ཟེར་ནའི་རེད་མན་ཇུའི་ནི་མི་བོད་ཀྱི་རྒྱལ་ས་ལྷ་ས་དབུས་བར་ལ་འཛུལ་ཡ་ལ་དཀའ་ངལ་ཅིག་ཡོང་གི་ཡོད་ས་རེད་བ་སྐབས་དེ་དུས་ཀྱི་སྤྱི་ཚོགས་གནས་སྟངས་དང། སོག་རིགས་ཀྱི་ནི་དབང་ཤུགས་དང་དེ་འདྲས་མང་པོ་ཅིག་གི་ཐོག་ནས་ཡིན་ནས་ཁོ་ཚོས་ཡང་དུས་ཚོད་འདི་སྐབས་བསྟུན་རྗེས་རྒྱལ་བ་སྐུ་ཕྲེང་བདུན་པ་རྒྱལ་ས་ལྷ་ས་བར་ལ་གདན་འདྲེན་ཞུ་ཡ་དང་དེ་ཕེབས་སྐྱེལ་ཕྱག་རོགས་ཀྱི་མིང་གི་ཐོག་ནས་འཛུལ་ཡོང་པའི་རྣམ་པ་ཅིག་ཐོན་གྱི་ཡོད་རེད་གོ་སྐབས་འཚལ་བ་ཅིག། ཁོ་ཚོ་ལ་སོག་པོ་དང་བོད་པ་གཉིས་ལྐུགས་དྲགས། མན་ཇུ། སྤྱང་དྲགས། མགོ་སྐོར་ལ་ཚུད་ཡོད་ལུགས་ཤིག་གནས་སྟངས་མང་པོ་ཞིག་བྱུང་བསྡད་འདུག་ག་རེ་ཟེར་ན་ཕྱིས་ཀྱི་གནས་ཚུལ་དེ་འདྲ་དེ་འདྲ་ཆགས་ཀྱི་མ་རེད་བསམ་བསམ་ལ་བརྗོད་འགྱུར་བ།
སོག་རིགས་ནང་ཁུལ་ལའང་ལྟ་ཚུལ་མ་མཐུན་གྱིས་མན་ཇུ་ལ་བརྩི་འཇོག་བྱེད་ཀྱི་གནས་སྟངས་དེ་ཆགས་བསྡད་རུང་དངོས་གནས་བྱས་ན་མན་ཇུ་ལ་དེ་འདྲས་ག་རེ་བྱས་ནས་བརྩི་འཇོག་བྱེད་ཀྱི་ཡོད་རེད་དེ་ག་ནང་བཞིན་གྱི་བོད་པ་ཀྱི་ངོས་ནས་དང་མན་ཇུ་ལ་ཞེ་བོ་ཅིག་བར་སྐབས་བྱས་ནས་བརྩི་འཇོག་མན་ཇུ་གོང་མ་བྱེད་དུས་སྐབས་སུ

གཉིས་པ་དེ་ཇུན་གར་བས་ཀྱི་སྐབས་སུ་སྡེ་སྲིད་སྟག་རྩེ་པ་ལྷ་རྒྱལ་རབ་བརྟན་ལ་ཉེར་བཞུགས་བ་སོག་རིགས་དེ་ཚོས་ཀྱི་མན་ཇུ་ཀྱི་ད་ཅང་ཇུན་སི་ན་འདྲ་དེ་ཚོས་ཀྱི་ཨ་ནི་ཇུན་གར་བས་ཀྱི་ཕྱོགས་རེད་ཟེར་དེ་ཚོས་ཨ་ནི་སྐུ་སྲོག་བཀྲོངས་ཀྱི་ཡིན་ཟེར་ཀྱི་ཁྲིམས་ཐག་ལོ་བཅད་ཀྱི་བ་རེད་དེ་ཁོ་ཚོས་ཀྱི་དམག་དེ་ཀྱི་དེ་འདྲ་བྱེད་ཀྱིན་ལ་དུས་སྐབས་སུ་སོག་རིགས་ཀྱི་ངོས་ནས་དེ་བསད་མི་དགོས་པ་སྲོག་ཐོག་བཏང་མི་དགོས་པ་ཟེར་ཅང་ཇུན་སི་ན་འདྲ་ངོ་སོ་གླེང་རེད་པས་འདི་ལ་ཁོ་ཅིག་གིས་ཉན་ཡོད་མ་རེད་ད་གཉིས་བ་དེ་བྱིངས་དབང་བློ་བཟང་བསྟན་འཛིན་ལ་ནི་ཇུན་གར་བས་ཀྱི་ཚབ་ལུགས་བྱས་རྗེས་བོད་ཀྱི་རྒྱལ་པོ་དང་བོད་ཀྱི་ད་མཐོ་རིམ་འགོ་ཁྲིད་ཆབ་སྲིད་སྐོར་མཐོ་ཤོས་དེ་ལ་བཞག་ཡས་ཀྱི་རེ་བ་བྱས་ཡོད་བ་རེད་ལབ་དགོས་ག་ཟེར་ན་དེའི་གོང་ལ་སོག་རིགས་གཉིས་རེ་ཞིག་འགྲོ་ཡོད་ར་ལྷ་བཟང་དང་ཇུན་གར་འགྲོ་ཡོད་ར། ད་ཡིན་པ་ཡིན་ན་ལ་དུས་སྐབས་དེའི་སྐབས་སུ་འགོ་ཁྲིད་མཐོ་ཤོས་དེ་སུ་ཆགས་བསྡད་ཡོད་རེད་ཟེར་ན་ཁང་ཆེན་པ་བསོད་ནམས་རྒྱལ་པོ་ལ་ནི་འགོ་ཁྲིད་མཐོ་ཤོས་དེ་ལ་ཆགས་བསྡད་པ་ག་རེ་ཟེར་ན་ཁོ་རང་ཇུན་གར་རྩ་མེད་གཏོང་མཁན་གྱི་ཤུགས་ཆེ་ཤོས་དུ་ཆགས་བསྡད་རོ། འོ་དེ་འདྲ་ཡིན་པར་སོང་ཙང་ད་མདོར་བསྡུས་ནས་བཤད་ན་ལྷ་ས་ལ་མན་ཇུའི་རིགས་དང་སོག་རིགས་གཉིས་ནང་ཁུལ་འཆམ་ཡོད་མ་རེད་མ་འཆམ་པ་ཡིན་པར་སོང་ཙང་སོག་རིགས་ལྷ་ས་ལ་མ་བསྡད་ཆེ་ཆེ་མ་དམག་དེ་ཕྱིར་འཐེན་བྱས་རེད་སོག་པོ་ཚང་མ་ལོ་རྒྱ་བོར་མི་བྱེད་ཡ་དེ་འདྲས་ཞུས་ཨ་ཁོ་རང་ཚོའི་དམག་དང་དཔོན་ཚང་མ་ལོ་མ་མཚོ་སྔོན་ལ་ལོག། མཚོ་སྔོན་ལ་ལོག་རྗེས་ད་མན་ཇུ་དང་དམག་དར་ཡུལ་བོད་ཀྱི་བྱུང་རྗེས་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་གསུམ་ལོར་ལ་ཆིང་ཝང་བློ་བཟང་བསྟན་འཛིན་གྱིས་འགོ་ཁྲིད་པའི་མཚོ་སྔོན་གྱི་དཔོན་རིགས་སོག་རིགས་འདི་ཚོ་གིས་མན་ཇུ་ལ་དམག་བརྒྱབ་རྗེས་མན་ཇུ་ལ་དམག་ཤོར། ད་ཕོ་སྐབས་དེ་དུས་མན་ཇུའི་ངོས་ནས་ཡང་ཚུར་དམག་ཤོར་རྗེས་ད་ང་ཚོས་ཀྱི་བོད་ཀྱི་ས་ཆ་རྒྱ་ནག་ལ་ཤོར་ཡས་དེ་རིམ་པས་མུག་ཟ་བྱས་ནས་ཤོར་རོ། བཞི་བཅུ་ཞེ་དགུ་པ་བར་དུ། ལྔ་བཅུ་ཐམ་པར་ན་དེ་ན་དེ་གི་འདུག་པ། མུག་ཟ་བྱས་ནས་ཤོར་ཡས་དེ་ཨ་མདོ་ངོས་ལ་ས་ཆ་ཤོར་ཡས་དེ་ག་དུས་བརྩིས་ཀྱི་རེད་ཟེར་ན་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་གསུམ་ལོ་ལ་བརྩིས་ཀྱི་རེད་རྒྱུ་མཚན་ག་རེ་རེད་ཟེར་ན་དུས་སྐབས་དེ་དུས་མཚོ་སྔོན་གྱི་ཆིང་ཝང་དེ་ཨ་མདོ་ངོས་ལ་དབང་བསྒྱུར་བྱེད་མཁན་དེ་ར་དེའི་གི་སོག་རིགས་དེ་གཞུང་སོག་ལབ་མཁན་དེ་རེད་ང་ཚོའི་གི་གུ་ཤྲི་གི་བརྒྱུད་པ་དེ་རེད་བ་དེ་བོད་པ་རང་གི་ག་ཚོད་རིགས་སོག་པོ་རེད་དེ་ཡིན་ན་བོད་པའི་གི་ཟེར་ན་ད་ཆབ་སྲིད་དང་འབྲེལ་བ་ཡོད་རྒྱུ་གི་སོག་པོ་ཆགས་བསྡད་ཡོད་ར། བྱས་ཙང་ཆིང་ཝང་བློ་བཟང་དེ་དེ་གྱེན་ལོག་རྒྱག་ཡོང་དུས་སྐབས་སུ་ད་དེའི་དམག་དེ་སུ་ཐ་མ་དེ་སུ་ཕམ་རེད་ཟེར་ན་ཆིང་ཝང་བློ་བཟང་དེ་ཚོ་ཕམ་རེད་དམག་ལོ་གཅིག་ཙམ་བརྒྱབ་པ་དེ་རེད་དུས་སྐབས་དེའི་སྐབས་སུ་ཨ་མདོ་ངོས་ཀྱི་དགོན་པ་མང་པོ་གཅིག་ལ་ད་གཏོར་ཕམ་ཞེ་བོ་ཞིག་ཕོག་རེད་ཟེར་ན་མི་སེར་མང་པོ་ཞིག་ད་སྲོག་ཐོག་ཤོར་རེད་ཟེར་མི་མི་སེར་ལའང་བརྡབ་གསིག་ཞེ་བོ་ཁེལ་དགོན་པ་དང་དེ་ཚོ་ལའང་གྲྭ་བ་ལའང་ཞེ་བོ་བརྡབ་གསིག་ཁེལ་རྗེས་ཐ་མ་ཨ་མདོ་གི་དགོན་པ་དགོན་ལུང་ལ་ནི་ད་སུམ་པ་མཁན་པོ་དང་ལྕང་སྐྱ་རིན་པོ་ཆེ་དང

མཚོ་སྔོན་ལ་སོག་རིགས་དང། མན་ཇུ་གཉིས་དམག་ཤོར་བ་ཡིན་པ་སོང་ཙང་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་གསུམ་གྱི་ལོ་ལ་ལྷ་ས་ལ་ཡོད་རྒྱུ་གི་ཅང་ཅུན་ཟེར་ན་དམག་དཔོན་ལ་གོ་ར་དམག་དཔོན་གཉིས་དང་མན་ཇུ་གྱི་དམག་མི་ཁག་ཕྱིར་འཐེན་བྱས་ཀྱི་ཕྱིར་ལོག་བྱས་ཀྱི་ལོག་ཤོག་ཟེར་ཀྱི་ཁོ་ཚོས་མན་ཇུ་གོང་མ་བཀའ་སླེབས་རེད། བཀའ་སླེབས་རེད་དེ་མར་ལོག་རེད་ཡིན་ན་ལ་ང་ཚོས་ད་རུང་འདི་དུས་སྐབས་དེའི་སྐབས་སུ་ད་རྙོག་དྲ་ཚ་ཟིག་བོ་རེ་ག་ལབ་པ་རེད་ཟེར་ན་མངའ་རིས་ནས་ཁང་ཆེན་པ་བསོད་ནམས་རྒྱལ་པོ་གྱིས་ག་ལབ་ཡོད་རེད། མན་ཇུའི་དམག་དང་ཅང་ཅུན་གཉིས་མར་ལོག་ཡས་དེ་གཞི་རྩའི་ད་བོད་ཀྱི་ས་ཆ་ལ་བརྡབ་གསིག་མི་ཡོང་བའི་ཆེད་དུ་ཁྱེད་རང་ཚོས་བསམ་བློ་དེ་འདྲ་བཏང་ཡོད་ཀྱི་རེད་དེ་ཡིན་ནའང་དེ་ལོག་བ་ཡིན་ན་དཔེ་དཀའ་ངལ་རེད་མ་ལོག་རོགས་ཞེས་ལབ་ཡོད་རེད་ག་རེ་རེད་ཟེར་ན་ཇུན་གར་བ་ཧོབ་ཏུ་འཛུལ་བ་ཡིན་ན་ཨ་ནི་ང་ཚོའི་བོད་པ་ལབ་ཉན་དེ་ཨ་ནི་བསམ་བློ་གཅིག་སྒྲིལ་ཡོད་མ་རེད་བློ་རྩེ་བརྟན་པོ་ཡོད་མ་རེད་དྲན་པ་འཁྲུལ་པོ་དེ་འདྲ་རེད་རྡོག་རྩ་གཅིག་སྒྲིལ་ཡོད་མ་རེད་རྒྱལ་བ་དགུང་ན་ཡར་ཆེར་སོན་ཡོད་མ་རེད་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་ལྔ་པ་ཆགས་བསྡད་ད་སྐབས་བློ་བཟང་ཡེ་ཤེས་ཨ་ནི་དགུང་ལོ་སྨིན་པོ་ཞེ་བོ་རེད་དེ་འདྲ་ཡིན་དུས་གལ་སྲིད་བོད་ལ་ཇུན་གར་བ་ཧོབ་སྟེ་ཡོང་བ་ཡིན་ན་ཨ་ནི་བསྟན་པ་དང་ད་འདི་དེ་སེམས་ཅན་ཚང་མ་ལ་དཀའ་ངལ་འཕྲད་ཀྱི་རེད། མན་ཇུའི་གིས་དམག་མི་སྡོད་རོགས་བྱེད་ཟེར་བཤད་བསྡད་རེད་ད་དེ་ནས་ང་ཚོས་གིས་ག་རེ་ཞིག་ནོར་གི་ཡོད་རེད་ཟེར་ན། སྐྱབས་བཅོལ་ས་དེ་ནོར་འགྲོ་གི་ཡོད་རེད། ལ་ང་ཚོས་སྐྱབས་བཅོལ་ས་དང་ང་ཚོ་རང་གཅིག་སྒྲིལ་མེད་པ་དང་གཅིག་སྒྲིལ་མེད་པ་དང་ང་ཚོས་མགོ་ཚོད་གི་ཡོད་མ་རེད་བ། ཡ། ལོ་རྒྱུས་ཀྱི་ཐོག་ནས་ད་ཉེན་ཁ་ག་འདྲ་ཞིག་འཕྲད་གི་རེད་ཟེར་ཡས་དེ་མགོ་མ་ཚོད་རྗེས་མན་ཇུ་ལ་སྐྱབས་བཅོལ་བ་ན་འགྲིག་བསྡད་ཉན་བཟོ་འདྲ་ཞིག་དང་ཨ་ནི་དཀའ་ངལ་དེ་སེལ་གི་ཡོད་པ་གིས་འདི་འདྲས་གིས་སོ་སོ་རང་སོ་སོ་ཡར་ལང་ཡས་ཀྱི་བསམ་བློ་མེད་པ་དང་གཞན་ལ་ཅིག་སྐྱབས་བཅོལ་བྱས་ནས་སྲུང་སྐྱོབ་བྱས་ཟེར་ཏེ་ཡོང་དགོས་ཨ་འདྲ་མ་ཟེར་བའི་ང་ཚོས་གིས། བོད་པ་ཚོ་གཅིག་སྒྲིལ་ཡོད་མ་རེད་ཟེར་དེ་ཁང་ཆེན་པའི་སྐད་ཆ་ནི་གསལ་བོ་ཞེ་བོ་བཤད་ཡོད་རེད་ཁྱེད་རང་འདི་ཡིན་གྱི་ང་རང་དུས་ངུ་ནས་ད་ག་ལོག་རེད་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡ་ལོང་ཏག་ཏག། ལའོ་ལ་ག་རེ་བཤད་ཀྱི་བོད་ཤོར་རེད་ཟེར་དུས་ཁོ་རང་ཚོ་ནང་ཁུལ་གཅིག་སྒྲིལ་མེད་པའི་བོད་ཤོར་ཤག་ཟེར་ཞིག་མན་ཇུ་མར་འགྲོ་གི་འདུག་ད་ང་ཚོས་སྡོད་རོགས་དམག་མི་དང་དཔོན་པོ་སྡོད་རོགས་ཟེར་ཡས་འདི་ག་རེ་ཟེར་མིན་ཟེར་ན་སྐབས་དེ་དུས་ད་ལྟ་བྱས་ན་ཞེ་བོ་ནོར་རེད་བ་ཡིན་ན་སྐབས་དེ་དུས་ཁང་ཆེན་པ་བསོད་ནམས་ཚོ་ཡིས་ག་རེ་བསམ་གྱི་ཡོད་རེད་ཟེར་ན་རབ་ཏུ་ཀླད་དང་སྡུག་བར་གྱི་ཇུན་གར་བ་སླེབས་པ་ཡིན་ན་ང་ཚོ་ད་མན་ཇུའི་ཆབ་སྲིད་འོག་ཏུ་བསྡད་བ་དེ་སྐྱིད་ཀྱི་རེད་ཇུན་གར་བས་གཏོར་བཤིག་བཏང་གི་རེད་མན་ཇུས་གཏོར་བཤིག་བཏང་གི་མ་རེད་ཟེར་གི་བསམ་བློ་འདི་འདྲ་ཞིག་འདུག་ཨ། དེ་ནས་ང་ཚོས་ང་ཚོ་རང་ལ་ལངས་ཐུབ་ཀྱི་མི་འདུག་ཨ། ལངས་མ་ཐུབ་བས་དེ་ཚང་རྗེས་འབྲས་ག་རེ་ལབ་བསྡད་ཡོད་རེད་ཟེར་ན་རྡོག་རྩ་གཅིག་སྒྲིལ་ཡོད་མ་རེད་ཕན་ཚུན་གོ་བདེ་དྲན་དྲུག་བྱས་བསྡད་ཀྱི་རེད་ཟེར་གི་སྐད་ཆ་ཞིག་འདུག་ཨ། འདིས་ཀྱིས་ད་བསླབ་བྱ་མང་པོ་ཞིག་ལེན་ལེན་ཡ་ཞིག་དང་ང་ཚོས་ནོར་འཁྲུལ་ག་བ་ཤོར་གི་འདུག་ཟེར་གི། གནས་ཚུལ་མང་པོ་ཞིག་ང་ཚོ་ལ་ཤེས་ཐུབ་ཀྱི་འདུག་ད་ཁང་ཆེན་ནས་ལ་མ་ལྟོས་པའི་ཉི་ཤུ་རྩ་གསུམ་ལོ་ལ་མན་ཇུའི་གི་དམག་དང། ཨ་ནི་ཅང་ཅུན་མང་པོ་ཞིག་མར་འཐེན་རྒྱུ་དམག་དཔོན་འདི་ཚོ་མང་པོ་མར་འཐེན་རྒྱུ་ག་རེ་རེད་གྲ་སྒྲིག་བྱས་རྗེས་མན་ཇུའི་གི་རྒྱལ་བ་སྐལ་བཟང་རྒྱ་མཚོ་ལ་ཕེབས་རྗེས་ལ་ཁ་བཏགས་རྗེས་མན་ཇུའི་གི་ཅང་ཅུན་གཉིས་དང་ཨ་ནི་དམག་མི་བཏང་ཡས་དེ། མ་མན་ཇུ་དེ་གཙང་མ་མར་ལོག་ཚར་རེད་སོག་རིགས་དང་དེའི་སྔོན་ལ་ལོག་ཚར་རེད་དངོས་གནས་སྐབས་དེ་དུས་སུ་མང་གི་རེད་ཟེར་ན་སོག་རིགས་མང་གི་རེད་འོ་འདི་འདྲས་གི་གནས་སྟངས་ལོ་ཅིག་ཆགས་བསྡད་འདུག། ལོ། ད་གནས་སྐབས་ཀྱི་ད་ལོ་གཅིག་གཡས་གཡོན་གཅིག་ལ་ང་ཚོས་ཀྱི་ང་ལུམ་སྦྱར་གསུམ་ཟེར་ད་སྐབས་དེ་དུས་བོད་ཀྱི་ནང་ནས་མར་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུ་ཉན་ན་རེ་བོད་དབུས་ངོས་ཀྱི་ཀོང་པོ་ངོས་ཀྱི་ས་གནས་ཀྱི་དཔོན་རིགས་མཐོ་ཤོས་ང་ཕོད་ཟེར་ཉན་དང་དེ་ག་ནང་བཞིན་དབུས་ངོས་ཀྱི་ལུམ་པ་དང་སྦྱར་ར་བ། གཙང་ངོས་ཀྱི་ཕོ་ལྷ་བ་དང་ཨ་ནི་ཁང་ཆེན་པ། འདི་ཚོ་ལྔ་བྱས་སོག་རིགས་གུང་ཚེ་དབང་ནོར་བུ་ཟེར་ཉན་བཟོ་འདྲ་དང་དོན་གྲུབ་ཝང་ཟེར་ཉན་བཟོ་འདྲ་དང་ཆིང་ཝང་ཟེར་ཉན་བཟོ་འདྲ་ཨ་ནི་མན་ཇུ་གི་ཅང་ཅུན་བཟོ་འདྲ་འོ་འདུག་སེ་བྱས་རྗེས་ཨོ་ད་མི་བདུན་གྱིས་གིས་ལོ་གཅིག་ཙམ་ཆབ་སྲིད་ལས་བསྐྱངས་རྗེས་ད་ང་ཚོས་བྱས་ན་བར་བརྒལ་སྲིད་གཞུང་ལུགས་ཅིག་རེད་བ། བར་བརྒལ་སྲིད་གཞུང་ལུགས་དེ་རེད་ད་དེའི་ནང་ནས་མཐོ་རིམ་གྱི་མི་སྣ་ད་བཀའ་བློན་རྣམ་མ་སོ་ན་ཁྲི་པ་སུ་རེད་སུ་ཆགས་བསྡད་བ་རེད་ཟེར་ན་ཁང་ཆེན་པ་བསོད་ནམས་རྒྱལ་པོ་ལབ་ཉན་དེ་ཆགས་བསྡད་བ་རེད་དེའི་རྗེས་ལ་ང་ཕོད་ཆགས་བསྡད་བ་རེད་ང་ཕོད་དང་ཁང་ཆེན་པ་ཁོ་གཉིས་ཨ་ནི་གཞན་པ་ལུམ་པ་བ་ལབ་ཉན་དེ་ལ་གུང་གི་ཚད་མེད་ཀྱི་སྐད་བདེ་བར་མི་བྱེད། སྐུ་མཆེད་སེ་གོ་རེ་ད་གཉན་བཙན་ལུགས་སུ་ར་ཅིག་ལུམ་པ་བ་ཟེར་ནི་དེ་རྒྱ་ཡབ་ཀྱི་ཅིག་ཅིག་ཡིན་པ་འདྲེས་པ་ཡོད་རྒྱུ། ཨ་འདི་ཉིད་ཀྱི་སྦྱར་ར་བ་དང་ཕོ་ལྷ་བ་ལ་པེ་སི་ལ་ཉིད་ཀྱི་གོ་ནས་པེ་སི་སི་ལ་ཉིད་ད་སྐབས་དེ་གི་རྒྱ་ནག་གི་ཐོག་མ་རྒྱ་ནག་ནས་ཆེད་ཅིག་ཡོང་རྒྱུ་ཞེས་ཁོ་རང་ཅིག་དུས་སྐབས་དེ་གི་ཚད་མེད་ལུགས་ཅིག་རེད་འོ་ཐུག་སི་ཞེས་ཅིག་ཆགས་དེ་རེད་རྗེས་ལ་སོག་པོ་མར་ལོག་ཉི་ཤུ་རྩ་གསུམ་ཡན་དུས་སུ་ལ་མན་ཇུ་ཡང་མར་ལོག་དུས་སྐབས་སུ་ཨ་ནི་གཞི་ནས་ང་ཚོས་ཀྱི་ང་ལུམ་སྦྱར་གསུམ་དང་ཁང་ཆེན་དང་ཕོ་ལྷ་བ་སི་ནི་འདི་ཚོས་ཀྱི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་ཉི་ཤུ་རྩ་གསུམ་ཡས་ཡོད་ནས་རྩ་བརྒྱད་བར་དུ་བོད་ཀྱི་ཆབ་སྲིད་བསྐྱངས་ཡོད་སྐོར་དུ་གནས་དང་འོ་དེ་འདྲ་བཙུགས་འདུག་འགྲོ་བ་ལ། ལོངས་སྟོབས་ལགས་ཀྱིས་གོང་ལ་ཡང་མན་ཇུའི་དམག་ཨ་ནི་ལྷ་ས་བར་དུ་སླེབས་པ་དང་འདི་སྐད་ཅིག་གསུང་གིས་ད་ཡིན་ནའི་ལས་ད་ལྟ་བར་ལ་ད་ཐ་ན་ད་ལྟ་བོད་ཀྱི་ད་རྒྱལ་ས་ལྷ་སའི་བར་སྐོར་ནང་ལོགས་ལ་ཡིན་པའི་ནང་མན་ཇུ་ཆིང་གིས་ཨམ་བན་སྡོད་ས་དེ་ནི་འགྲེམས་སྟོན་ཁང་བཙུགས་རྗེས་མན་ཇུའི་ནི་དབང་ཤུགས་དེ་བོད་ནང་ལོགས་ལ་ལོ་རྒྱུས་ཐོག་ནས་ཡོད་པ་དང་བོད་དེ་ཆིང་གི་མངའ་ཁོངས་ཅིག་ཡིན་པ་དེ་ཐད་ཀྱི་དྲིལ་བསྒྲགས་ཅིག་བྱེད་ཀྱི་ཡོད་རེད་ཡིན་ནའི་ལས་ཐོག་མར་མན་ཇུ་བོད་ནང་འཛུལ་ཡོང་ཡག་དེ་ཡིན་པའི་ནང་ཏག་ཏག་རྒྱལ་མཆོག་སྐུ་འཕྲེང་བདུན་པའི་སྐབས་ལ་ཆེ་གེ་ཡོད་རེད་ད་ལྟ་གོང་ལ་ངོ་སྤྲོད་གནང་པའི་གནས་ཚུལ་འདི་ག་རེད་རྒྱ་ཨམ་བན་རྒྱ་ཨམ་བན་ཞེས་བྱས་ལོ་རྒྱུས་ཐོག་ལ་བྱུང་ཡག་དེ་ཡིན་ནའི་སྐབས་དེ་དུས་བྱུང་པ་ཅིག་ཡིན་དུས་ཡང་སྟོབས་ལ་གནས་སྟངས་ག་འདྲ་ཅིག་གིས་ཆགས་ཀྱི་ཡོད་རེད་ཡང་བོད་ནང་ལོགས་ལ་ད་ལྟ་གོང་ལ་གསུངས་པ་ནང་བཞིན་གྱིས་ཨ་ནི་བཀའ་བློན་བསྐོ་བཞག་གནང་ཡག་དང་དེ་འདྲ་ཅིག་ཡིན་དུས་ཡང་བཀའ་བློན་ནང་ཁུལ། མ་མཐུན་པ་དང་མང་པོ་ཅིག་བྱུང་པའི་རྗེས་ལ་མན་ཇུའི་དབང་ཤུགས་འདི་བོད་ནང་ལོགས་ལ་ཤུགས་ཆེ་རུ་ཕྱིན་པ་ཅིག་གི་ཆ་འདེགས་ཀྱི་ཡོད་རེད། ལགས། ད་ཐེངས་བྲོ་ག་ལ་བྲོས་རམ་ད་ང་ཚོས་ཆབ་སྲིད་ནང་མན་ཇུས་ཀྱིས་བོད་ལ་ཐེ་ཇུས་བྱས་ཟེར་ནའི་འདྲ་ང་རང་ཚོས་ཀྱི་བོད་ཀྱི་གཅིག་སྒྲིལ་གྱི་སྟོབས་ཤུགས་དེ་དཀའ་ངལ་ལོ་ཆེ་རུ་འགྲོ་གི་གནས་སྟངས་ལ་ཆགས་དུས་ད་ང་ཚོས་དུས་སྐབས་དེ་གི་དཔོན་རིགས་དེ་ཚོས་དགོངས་པ་བཞེས་སྟངས་དང་དེའི་ཐོག་ལ་དཀའ་ངལ་ལོ་མང་པོ་འཕྲད་འདུག་ད་ཐེ་ཐེངས་བྲིས་པ་ནང་ལྟར་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བདུན་ནས་རྩ་བརྒྱད་བར་དུ་བཀའ་བློན་ལྔ་གིས་བོད་ཀྱི་ཆབ་སྲིད་བསྐྱང་ཡའི་དུས་ཚོད་རེད། དངོས་གནས་བྱས་ན་དུས་སྐབས་དེའི་སྐབས་སུ་མཐུན་སྒྲིལ་རྡོག་རྩ་གཅིག་ལ་བསྒྲིལ་རྗེས་ཡར་སོག་ཇུན་གར་བ་ལ་འབྲེལ་བ་དང་དོགས་ཟོན་གཉིས་ཆ་བྱས། མར་མན་ཇུ་ལ་འབྲེལ་བ་དང་དོགས་ཟོན་གཉིས་ཆ་བྱས། འདི་ག་ནང་བཞིན་གྱི་མཚོ་སྔོན་གྱི་ཆིང་ཝང་གི་རྒྱུད་པ་དེ་ཚོ་ལའང་འབྲེལ་བ་དང་དོགས་ཟོན་གཉིས་ཆ་བྱས་པ་ན་ད་ཀོ་སོ་སོའི་ཆབ་སྲིད་ལངས་ཕྱོགས་ཟིན་ཚ་ལོགས་ཀ་ལོགས་ཀ་ལོགས་ཀ་ལོ་བཞག་བྱས་པ་ན་དངོས་གནས་དྲང་གནས་ཀྱིས་ཚགས་ཚུད་པོ་ལས་ཡོང་ཨེ་ལོ་བཞི་བ་ར་བཀའ་བློན། ཨ་ཡིན་ན་སྟབས་མ་ལེགས་པ་ཞིག་ན་ད་སེམས་ཕམ་དགོས་པ་ཞིག་ལ་བཀའ་བློན་ལྔ་དེ་ནང་ཁུལ་འཆམ་བསྡད་ཡོད་མ་རེད་མ་འཆམ་པ་དེ་གནད་དོན་ལོ་ཁ་ཤས་ལོ་ཞིག་ཡོད་ཀྱི་རེད་བ་ཨ་ཡིན་ན་གནད་འགག་ཆེ་ཤོས་དེ་ཤུགས་ཆེ་ཤོས་གཅིག་ག་རེ་ཟེར་ན་བཀའ་བློན་གཉིས་གཙང་བྱས་བཀའ་བློན་གཉིས་གསུམ་དབུས་ལོ་ཆགས་བསྡད་ར་བྱས་ཙང། དབུས་གཙང་གི་བཀའ་བློན་མ་འཆམ་པ་ང་ཚོའི་ལོ་རྒྱུས་ཐོག་གི་བཀའ་བློན་ནང་དཀྲུགས་ལབ་ཀྱི་རེད་ལོ་རྒྱུས་ཐོག་གི་དབུས་གཙང་སྡེ་གཟར་ཡང་ལབ་ཀྱི་རེད་བཀའ་བློན་ནང་དཀྲུགས་དེ་ལ་བརྟེན་བྱས་དབུས་གཙང་སྡེ་གཟར་ལོ་གཉིས་རིང་བྱུང་རེད་བྱས་ཙང་ད་བཀའ་བློན་ཕོ་ལྷ་བ་དང་ཁང་ཆེན་པ་གཉིས་གཙང་པ་རེད་ལུམ་པ་སྦྱར་ར་བ་ཨ་ནི་ང་ཕོད་ད་དབུས་པ་ལོ་ཆགས་བསྡད་པ་རེད་ཨོ་དེ་ཚོ་དབུས་པ་བྱས་བྱས་བཀའ་བློན་ནང་དཀྲུགས་ལ་ཕར་ཚུར་དབུས་གཙང་ལོ་གཉིས་ཀྱི་ཤོར་བ་ལོ་བྱས་ཤོར་བ་དེ་ད་གཏིང་ཟབ་པོ་ཟེར་ན་རྙོག་དྲ་ཚ་པོ་ཟེར་ན་ད་ད་ཐོམ་བོད་ཀྱི་ཆབ་སྲིད་དེའི་ཐོག་ལ་ད་ཤོག་ཁ་བསྒྲིལ་ཡོད་ས་ན་ད་ཕྱོགས་ལྷུང་བྱེད་ལུགས་ཅིག་ཡོང་ཆོག་གི་རེད་པ་དེ་འདྲས་བལྟས་བལྟས་དུ་ཡོང་ཆོག་ཆོག་པ་ལ་ཞེ་དང་ཡིན་ན་ལ་ཡ། ཁྲིམས་གཅིག་ལ་དབུས་ཀྱི་མི་གཅིག་དང་གཙང་གི་མི་གཅིག་མི་དམངས་དཀྱུས་མ་ལ་ཞིག་འཁྲུག་པ་ཡིན་ན་ཁྲིམས་བདག་བྱེད་མཁན་དེ་དབུས་ཀྱི་བཀའ་བློན་གསུམ་གང་རུང་ཅིག་ཡིན་པ་ཡིན་ན་གཙང་གི་མི་དེ་ལ་ཉེས་པ་མེད་བྱས་དབུས་ཀྱི་མི་དེ་ལ་ཉེས་པ་ཡོད་པ་ཡིན་ན་ལ་ཡ་ཉེས་པ་མེད་པ་དེ་ཉེས་པ་ཡོད་པ་བཟོས་ཉེས་པ་ཡོད་པ་དེ་ཉེས་པ་མེད་པ་བཟོས་ཡོང་གི་ད་དེ་ག་ནང་བཞིན་ཁྲིམས་བདག་བྱེད་མཁན་དེ་གཙང་པའི་བཀའ་བློན་དེ་གཉིས་གཅིག་ཡིན་པ་ཡིན་ན་དབུས་ཀྱི་མི་དེ་ལ་ཉེས་པ་མེད་པ་ཡིན་ན་ཁོ་ཉེས་པ་ཡོད་པར་བཟོས་ཡོང་དང། གཙང་པ་དེ་ཉེས་པ་ཡོད་ན་ཁོ་ཉེས་པ་མེད་པར་བཟོས་གི་དཔེ་ཆུང་ཚགས་ལས་དོན་ཆུང་ཚགས་ཐོག་ནས་དང་པད་དེ་ཕྱོགས་ཞེན་བྱེད་ཀྱི་ཡོད་མ་རེད་པས། འདི་གི་ན་ཚ་དེ་ད་མི་མང་ལ་སླེབས་ཡོང་ཅིག་ད་ང་ཚོས་དེ་ཚོ་ད་ལྷག་པར་དུ་ང་ཚོའི་དེང་དུས་སྤྱི་ཚོགས་ཟེར་ན་ད་དེང་དུས་ང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་དེ་ནང་ལ་ཅིག་སླར་ཡང་དུས་སྐབས་དེའི་སྐབས་སུ་སྔོན་མ་ཡིན་ན་དབུས་ཡུལ་དང་གཙང་གི་བཀའ་བློན་ཐུག་རྗེས་མི་མང་ལ་བརྡབ་གསིག་ཞེ་པོ་བཟོས་ཡོད་རེད་ད་དེ་འདྲ་ཡིན་ན་ཆོལ་ཁ་གསུམ་ཐུག་རྗེས་མི་མང་ལ་བརྡབ་གསིག་བཟོས་ཡོང་གི་ཅིག་ཅིག་ཞིག་མེད་པ་མི་འདུག་ཨ་བྱས་ཙང་འདི་ཚོས་ང་ཚོའི་བསླབ་བྱ་ལས་མང་པོ་ཞེ་པོ་བཟོས་ཡོད་རེད་བསམ་གི་འདུག་ད་དེ་ཐུག་པ་ཡིན་པ་སོང་ཙང་ཨ་ནི་མན་ཇུ་ཡིན་པ་ཡིན་ན་རེད་སོག་རིགས་ཡིན་ན་རེད་འདི་ཚོས་གོ་སྐབས་ལེན་ཏེ་ཏག་ཏག་ཏག་ལས

མན་ཇུ་ལ། སྐྱབས་གཉེན་བཙལ་ཡ་དེ་འཇིག་རྟེན་པས་ཀྱི་རང་བཞིན་གྱི་ཆ། སོ་སོ་རྣམ་པར་རྒྱལ་བྱས་གཞན་པ་དེ་ཕམ་ཉེས་བཏང་ཡས་གཞན་པ་ལ་གཅིག་ངན་ཚུལ་གྱིས་སྐྱབས་གཉེན་བཙལ་ཡ་དེ་ད་བོད་པས་ཀྱི་དེར་ལུགས་སྲོལ་རང་རེད། ཤེས་ངོ་གནས་ན་སྐུ་རྩེད་ཤོར་ཆོག་གི་རེད། ཡིན་ན་ཕྱི་ལོགས་ལས་ལམ་སང་ཤོར་ཉེས་དེ་ཕྱི་ལོགས་ལས་གོ་བརྡ་ཞུས་བསྡད་ན་ད་ཌོ་ནལ་ཊམ་འདྲ་བོ་ཞིག་འོས་ཤོས་རེད་ཡིན་སྲིད་ཁོ་རང་ཕམ་ཉེས་ཡིན་ཕྱིན་པའི་སྐད་ཆ་ལུགས་ར་ཁོ་རང་ཕམ་ལམ་སང་རྒྱ་མི་དང་མཉམ་འཆམ་པོ་བྱེད་ཀྱི་ཡིན་ཟེར་ན་ར་ཤི་ཡ་དང་འཆམ་པོ་བྱེད་ཀྱི་ཡིན་ཟེར་ན་ཨ་མི་རི་ཀ་ལ་གྱོང་རང་རེད་པ། ད་ནང་འཛིང་སྐབས་ཀྱི་དུས་བོད་པའི་བསམ་བློ་དེ་བཏང་གི་མི་འདུག་ད་དེ་སྔོན་མ་ནས་བྱས་ནི་རེད་ནང་ཁུལ་མ་འཆམ་པ་གཅིག་གྱོང་གཅིག་ཁྱོད་ནས་ལམ་སང་ཕྱི་ལོགས་ནས་གཅིག་རྒྱབ་རྩ་རྩད་ཅིག་རྒྱག་རེས་རྒྱག་གི་ལུགས་བྱེད་བར་བ་འོ་དེ་འགོ་བཙུག་དགོས་བ་རེད་ད་སྐབས་དེ་དུས་ཙམ་པ་ཕོ་ལྷ་བ་དང་ཁང་ཆེན་པ་གཉིས་ཀྱི་ཡང་མན་ཇུ་ལ་འབྲེལ་བ་བྱེད་ཀྱི་འདུག་ང་ལུམ་སྦྱར་གསུམ་ཡང་མན་ཇུ་ལ་འབྲེལ་བ་བྱེད་ཀྱི་འདུག་སྐབས་དེ་དུས་བྱས་པ་ཡིན་ན་ཏུའུ་སི་ཏའི་བ་ཡིན་ན་མན་ཇུ་དང་འབྲེལ་བ་བྱས་ཟེར་ན་འདྲ་དེ་ཏོག་ཙམ་ང་ལུམ་སྦྱར་གསུམ་འདི་ཚོས་ཀྱི་མན་ཇུ་ལ་ཉེ་ཙམ་བྱས་ཇུན་གར་བ་དང་འདི་ཚོ་ལ་ཏོག་ཙམ་རྒྱང་བ་ལུག་བྱེད་ཀྱི་འདུག་ཕོ་ལྷ་དང་ཁང་ཆེན་པ་ཡས་དང་ལྷ་བཟང་གི་སྐབས་སུ་བྱས་ནི་བརྟན་པོ་ཡིན་པ་སོང་ཙང་བར་དེ་ལ་དཀར་མངར་ལུག་བྱེད་ཁར་ཁམས་མཚམས་ཕྲད་བྱས་ཇུན་གར་གྱིས་རྦད་དེ་ཕམ་ཉེས་བཏང་ཡོང་པ་མེད་པ་སོང་ཙང་མན་ཇུ་དང་མཉམ་དེ་ཙམ་ལ་འབྲེལ་བ་ཞེ་དྲག་ལུག་ཤི་མེད་སྐྱོ་ཟེར་ཁང་རྗེ་རྒྱལ་བ་སྐལ་བཟང་མར་ནས་གདན་འདྲེན་ཞུ་ཡས་ལ་ང་ལུམ་སྦྱར་གསུམ་གྱི་ཤུགས་ཆེ་བོ་བརྒྱབ་སྟེ་ལུས་བཟོས་པ་རེད། ཕོ་ལྷ་བ་དང་ཁང་ཆེན་དེ་འདྲས་ཀྱི་གནས་བབ་ཀྱི་ཆ་ནས་ཟེར་ན་འདྲ་ཁོ་ཚོ་སྟོད་ངོས་ལ་ཆགས་བསྡད་པ་བསྡད་ས་དེ་ཆགས་བསྡད་པ་ར་དེ་འདྲས་ཡིན་ནའང་འདྲ་ག་འདྲས་ཤུགས་དམིགས་བསལ་གྱི་རྒྱག་ཡས་ཀྱི་གནས་ཚུལ་ཡོད་པ་མ་རེད་བྱས་ཙང་ད་ང་ལུམ་སྦྱར་གསུམ་ཤུགས་ཆེ་བོ་བརྒྱབ་ཡོང་དུས་སྐབས་སུ་རྒྱལ་བ་སྐལ་བཟང་རྒྱ་མཚོ་ཡང་གདན་འདྲེན་ཞུས་ཡོད་ལ་དེའི་བར་དེ་ལ་ཨ་ནི་རྒྱལ་བས་ཀྱི་ཡབ་རྒྱལ་ཡབ་བསོད་ནམས་དར་རྒྱས་ཞུ་མཁན་བྱོས་ར་དེས་ཀྱི་ང་ལུམ་སྦྱར་གསུམ་གྱི་ཕྱོགས་བྱས་བཞག་ཟེར་གྱི་དེ་འདྲས་ཀྱི་ཅིག་ང་ཚོའི་བོད་པའི་ལོ་རྒྱུས་ཐོག་ལ་རྒྱལ་བ་རིན་པོ་ཆེས་ཆབ་སྲིད་ཐུགས་འགན་བཞེས་པའི་བར་དེ་ལ་ཡབ་གཞིས་ཀྱི་སྐུ་འཁོར་གྱི་བོད་ཀྱི་ཆབ་སྲིད་ལ་ཐེ་བྱུས་བྱས་ཆོག་གི་ཡོད་མ་རེད་ད་དེ་ག་ནས་འགོ་བཙུགས་རེད་ཟེར་ན་ཡབ་གཞིས་བསོད་ནམས་དར་རྒྱས་སྐབས་སུ་རྙོག་དྲ་ལངས་པ་ཡིན་པ་སོང་ཙང་དེ་ནས་ཕྱིན་ཆད་སྐུ་ཕྲེང་རིམ་པས་ཀྱིས་སྐུ་མྱ་ངན་ལས་འདས་འདས་བར་དུ་ཡབ་གཞིས་རང་བཞིན་བསྡད་མྱ་ངན་ལས་འདས་པའི་གཞུག་ལ་ཨ་ནི་ད་ཡབ་གཞིས་དེ་བོད་གཞུང་གི་གཞུང་ཞབས་ཞུས་བྱས་ནས་ཡབ་གཞིས་སྐུ་དྲག་མང་པོ་ཡོད་རེད་བ་འོ་ཐུགས་ཀྱི་ཡོང་ཡ་གྱི་གནས་སྟངས་དེ་འདྲས་ཆགས་ཟེར་ནང་ཁུལ་རྙོག་དྲ་མང་པོ་ཆགས་ད་དེ་ལ་མན་ཇུའི་ངོས་ནས་སྟོབས་ཤུགས་ཆེར་དེ་སུ་གཏོང་གི་ཡོད་ས་རེད་ཟེར་ན་ཁང་ཆེན་པ་དང་ཕོ་ལྷ་བའི་སྟོབས་ཤུགས་ཆེར་གཏོང་རྗེས་མན་ཇུས་ཁོ་གཉིས་ལ་རྒྱབ་གཉེར་བྱས་ལུམ་པ་སྦྱར་ར་བ་དེ་ཚོ་ལ་ཏོག་ཙམ་དམའ་བ་བྱས་ཟེར་སྐབས་དུས་དུས་ཀྱིས་ཁང་ཆེན་པ་ལ་ཐོབ་ཐང་ལ་ཤུགས་ཆེ་བོ་སྤྲོད་ཡས་ཀྱི་ད་ཁོ་ཚོས་ཀྱི་བྱ་དགའ་གཟེངས་བསྟོད་ལུགས་ཅིག་སྤྲད་ཡས་ཀྱི་བྱེད་ཕྱོགས་ར་ད་དེ་དངོས་གནས་རེད་བསམ་བསམ་ལུགས་བྱས་ཀྱི་ཁང་མན་ཇུས་ཅིག་སྤྲད་པ་ཡིན་ན་ད་ར་ཁོ་རྣམ་པར་རྒྱལ་རེད་ཟེར་ཀྱི་བསམ་བློ་ཡོང་ཆེད་ཨ་ནི་དབུས་ཀྱི་བཀའ་བློན་གསུམ་དེ་དུས་ནང་མཐོང་ཆུང་བྱས་ཡས་བསོད་ནམས་དར་རྒྱས་ཡབ་དང་གྱི་བརྒྱུད་ཀྱི་རྒྱལ་བ་སྐལ་བཟང་རྒྱ་མཚོ་ལ་ཡ་ཞུ་ལོག་ཕུལ་ཡས་ཀྱི་གནས་ཚུལ་དེ་འདྲ་བྱུང་དེ་ལ་ཁང་ཆེན་པ་དང་ཕོ་ལྷ་གཉིས་ཕར་ཁ་གཏད་ལུགས་ཆགས་ཨ་ལྷག་པར་དུ་མ་ནི་ཡས་མན་ཇུའི་ངོས་ནས་ཁང་ཆེན་པ་ལོ་དེ་རྩིས་མཐོང་ལོ་ཟེར་ན་ད་ཆེ་མཐོང་ལོ་བྱས་ཡོད་དུས་སྐབས་སུ་ཁོས་བརྒྱ་ཁ་གཅིག་གཅོད་ལོ་བྱས་བཀའ་བློན་གཞན་པ་ཚོ་ལ་གྲོས་བསྡུར་མ་འདྲིས་བྱས་འོ་འདི་འདྲའི་གནས་ཚུལ་རྙོག་དྲ་མང་པོ་ཞེ་བོ་ཅིག་བསླངས་རྗེས་ཨ་ནི་ཐ་མ་དེ་ཁང་ཆེན་པ་དེ་མན་ཇུའི་མ་ཡས་ཅིག་དཔེ་སྤྲེལ་ལུགས་ཅིག་མ་སྤྲད་གོང་ལ་རིས་མ་བཏུལ་བ་ཡིན་ན་ཨ་ནི་དབུས་བཀའ་བློན་དེ་ཚོ་ཕམ་ཉེས་གཏང་གི་རེད་བསམ་རྗེས་ཨ་ནི་ཕོ་ལྷ་བ་དང་ཁང་ཆེན་པ་གཉིས་ཆ་དྲུག་སུ་མེད་པ་བཟོ་ཡས་ཀྱི་འཆར་གཞི་བཏིང་དུས་སྐབས་སུ་ཕོ་ལྷ་བས་ཏོག་ཙམ་གསང་བརྡ་ལུགས་བཏང་ནས་ཁང་ཆེན་པ་ལ་ཁོ་རང་ཡར་གཙང་ངོས་ལ་ཡར་ཀྱི་མེད་ན་གི་འདུག་སེ་ཡོང་རེད་དེ་བར་དེ་ལ་ཨ་ནི་ཁང་ཆེན་པ་ང་ལུམ་སྦྱར་གསུམ་གྱི་གསང་བའི་ཐོག་ནས་ད་ལྐོག་ཇུས་ལུགས་ཀྱི་སྐད་ཅིག་ཚོགས་འདུ་དེ་འདྲ་ཚོགས་དུས་སྐབས་སུ་ཨ་ནི་མན་ཇུ་གོང་མའི་མ་ནས་བཀའ་འདུག་མི་སྲིད་ཅེས་ཡི་གེ་ཞིག་ཀློག་ཁ་བྱས་དེ་རེད་ཀྱི་ཐོག་ནས་ཨ་ནི་བཀྲོངས་ཤར་བ་བཀྲོངས་རྗེས་ད་དེ་ཕོ་ལྷ་བས་ཧ་གོ་རྗེས་ཕོ་ལྷ་བས་མ་བཟོད་རྗེས་ཕོ་ལྷ་བས་ཀྱི་དམག་བསྐོངས་ཤིང་མངའ་རིས་ཀྱི་དམག་སྐབས་དུས་ཁང་ཆེན་པས་ཁོ་རང་གི་སྤུན་སྐྱ་གཅིག་མངའ་རིས་ལ་བས་མངའ་རིས་ཀྱི་དམག་དེ་བསྐོངས་ཨ་ནི་དེ་ག་ནང་བཞིན་དུ་གཙང་གི་དམག་བསྐོངས་རྗེས་ཨ་ནི་དབུས་ཀྱི་མ་ནི་ཡའི་ཕོ་ལྷ་བ་དང་མངའ་རིས་རྗེས་སུ་ཡང་དམག་བྱས་ཀྱི་རྒྱལ་རྩེ་བར་དུ་ཀྱི་དམག་མ་ནི་ཡའི་ལའི་ཕོ་ལྷ་བས་ཀྱི་གཙང་གི་དམག་དམག་འདྲེན་བྱས་ལྷའི་ཏི་དབུས་དང་གཙང་ལ་ཡི་རི་ཟེར་ནའི་དམག་འཁྲུག་ཁོ་ན་ལངས་ར་སྤྱི་ལོ་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བདུན་ལོ་ལ་དབུས་གཙང་དམག་འཁྲུག་དབུས་གཙང་ནང་ཟིང་ཟེར་ནའི་དབུས་གཙང་སྡེ་གཟར་ཟེར་ན་དེ་རེད་ཐོག་མ་ཀ་ལུ་མ་ཅན་བཀའ་བློན་དེ་ཚོས་དབུས་པའི་ཀྱི་བཀའ་བློན་དེ་ཚོས་དབུས་པའི་མི་མང་ལ་ངར་བསླངས་གཙང་པའི་བཀའ་བློན་གྱིས་གཙང་པའི་མང་མི་མང་དེ་ཚོ་ལ་ངར་བསླངས་ཨ་ནི་མི་མང་ཡ་དམག་འདྲེན་བྱས་དམག་བྱས་ཀྱི་གཡས་པས་ཁོ་རང་ཚོའི་འཛུགས་བྱེད་སའི་ཁེ་ཕན་ཆེད་དུ་རེད་པ་བསྟན་པ་ཆབ་སྲིད་ལ། བོད་སྤྱི་ཡོངས་ཀྱི་བསྟན་པ་ཆབ་སྲིད་ལ་ཐུག་ནས་ཐེངས་ཡོད་མ་རེད་བ། འདུག་སེ་བྱས་ནས་ཐ་མ་དེ་ཕོ་ལྷ་བ་རྣམ་པར་རྒྱལ་ཕོ་ལྷ་བས་ཀྱི་མན་ཇུ་གོང་མ་ལ་དམག་རོགས་ཡོང་རོགས་ཟེར་མར་ལན་བཏང་ད་ཅི་ད་ང་བས་རང་ཚུར་ལ་ཡོང་གི་རེད་ཡིན་ནའང་ལ་ཕོ་ལྷ་བས་ཅིག་དམག་རོགས་ཡོང་རོགས་ཟེར་ཡི་གེ། ཅིག་བཏང་ཡོད་ཟེར་དེ་ཏན་ཏན་བཏང་ཡོད་ཟེར་དེ་ད་མ་ནི་མན་ཇུ་གོང་མའི་དམག་རོགས་ཡོང་བའི་བོད་ལ་མ་སླེབས་གོང་ལ་ཕོ་ལྷ་བ་རྣམ་པར་རྒྱལ་རྗེས་ང་ལུམ་སྦྱར་གསུམ་ཚང་མ་ལོ་ནག་ཆུ་བརྒྱུད་རྗེས་ཚུར་དབུས་ཕམ་ཉེས་བཏང་རྗེས་པོ་ཏ་ལར་ང་ལུམ་སྦྱར་གསུམ་ཚང་མ་ལོ་འཛིན་བཟུང་བྱས་ཚར་རེད་ད་བ་དང་ད་དེ་ཁྲིམས་ཐག་ག་རེ་བཅད་དགོས་ན་ཕོ་ལྷ་བ་ཁོ་རང་གིས་བཅད་ན་འགྲིག་གི་རེད་བ། ཨ་ནི་མན་ཇུའི་དམག་མི་ཡར་སླེབས་པ་ཡིན་ན་དམག་རོགས་སླེབས་པ་ན་ད་ཁྱོད་ཅག་དམག་གི་དམག་ལོག་བཞག་ན་འགྲིག་གི་རེད་བ། ཕོ་ལྷ་བས་དེ་མ་བཅད་རྗེས་ག་རེ་བྱས་རེད་ཟེར་ན་མན་ཇུའི་གོང་མའི་ཀྱི་དམག་དེ་ཚོ་ད་ངོ་བསྟོད་གླུ་གཞས་སྤྲད་དགོས་ཀྱི་ཡོད་ནའང་ད་དེ་ཕོ་ལ་བའི་ཁོ་རང་གི་ནོར་འཁྲུལ་ཞེ་པོ་ཞིག་ཤོར་འདུག་ང་ཚོས་ཁོ་རང་ལག་པ་གཙང་མ་ཆགས་ཡས་ཀྱི་དང་དམིགས་ཡུལ་འགྲུབ་ཡས་ཀྱི་ཆེད་དུ་རྒྱལ་བ་སྐལ་བཟང་རྒྱ་མཚོ་གི་དང་སྐབས་དེ་དུས་ཀྱི་ད་བོད་ཀྱི་མཐོ་རིམ་གྱི་བླ་ཆེན་དེ་ཚོས་ན་ང་ལུམ་སྦྱར་གསུམ་སྲོག་ཐོག་ལ་འགྲོ་མ་དགོས་པ་ཞེ་པོ་ཞིག་ཞུ་སྐུལ་གནང་གི་ཡོད་རེད་བ། ད་དེ་བཀའ་ལ་མ་བརྩིས་པ་ན་ཕོ་ལྷ་བས་རྒྱལ་བའི་བཀའ་ལ་བརྩིས་མ་སོང་ཟེར་རྙོག་གླེང་ཡོང་གི་རེད་བསམ་གྱི་ཐ་མ་དེ་སེལ་དགོས་གི་ཡོད་རེད་མ་སེལ་ན་ཕོ་ལྷ་ཁོ་རང་ལ་ཉེན་ཁ་ཆེ་གི་ཡོད་སོང་ཙང་ད་མན་ཇུའི་གི་དམག་མི་དཔོན་པོ་ཡོང་གི་རེད་ད་ཁོ་ཚོས་ཁྲིམས་ཐག་ག་རེ་བྱས་ན་དེ་ག་རང་རེད་ཟེར་གི་ཁག་དེ་ཁོ་ཚོ་ལ་ཡོད་དབང་ཚད་དེ་ཁོ་ཚོར་སྤྲད་བཞག་ཡོད་རེད་དངོས་གནས་བྱས་ན་ཕོ་ལྷས་ཁོ་རང་གིས་ཐག་བཅད་ན་འགྲིག་གི་ཡོད་རེད་བ་ག་རེ་ཡིན་པ་ཡིན་ནམ་ད་མན་ཇུའི་གི་མི་ཚོས་ད་གོ་སྐབས་རག་སོང་ཙང་ང་ཚོ་ལ་ཆབ་སྲིད་ལ་ཐེ་ཇུས་བྱེད་ས་རག་སོང་བསམ་པའི་གི་གོ་སྐབས་དང་དུ་ལེན་ཅིག་ང་ལུམ་སྦྱར་གསུམ་དང་བཅས་པའི་གི་མི་བཅོ་བརྒྱད་རེ་ཅིག་སྲོག་ཐོག་བཏང་རེད་བ། ལོང། ད་དེ་སྲོག་ཐོག་བཏང་ཡས་དེ་ད་ལྟའི་ལོ་རྒྱུས་ཐོག་ལ་ཞེ་པོ་ཅིག་ནོར་འཁྲུལ་གྱི་ཅིག་ཤོར་དགོས་པ་ལ་བས་ཀྱི་མི་འདུག་ཤོར་བ་ག་རེ་ཟེར་ན་བོད་ཀྱི་བཀའ་བློན་གཅིག་ཉེས་པ་དངོས་གནས་ཡོད་མིན་ལ་མ་ལྟོས་པ་ཁོ་ཚོ་ཉེས་ཁྲིམས་ཕོག་པ་ལ་བརྩིས་བྱས་ཨ་ནི་དེ་ཉེས་ཁྲིམས་ཐག་གཅོད་བྱས་སྲོག་ཐོག་གི་ཐག་གཅོད་བྱས་ཐམས་ཅད་དེ་འདྲ་ཞིག་ཨ་ནི་མན་ཇུའི་ཀྱི་དབང་ཆ་ཡོད་སྐོར་གྱི་རྣམ་པ་ལ་བྱས་ཀྱི་ཐག་གཅོད་བྱས་ཏེ་དངོས་གནས་བྱས་ན་ནོར་འདུག་ཨ་ད་དེ་ཕོ་ལྷ་བ་རང་གིས་ནོར་རེད་མ་གཏོགས་དངོས་གནས་དྲང་གནས་ལ་མན་ཇུ་ལ་དུས་སྐབས་དུས་སྐབས་སུ་དེ་འདྲས་ཀྱི་ཅིག་དབང་དེ་འདྲ་ཞིག་མི་འདུག་ཨ། ད་དེ་ནས་བྱས་ཏེ་ང་ལུམ་སྦྱར་གསུམ་སྲོག་ཐོག་ལ་བཏང་བ་དང་དེའི་རྗེས་ནས་ད་དཔོན་ནང་དང་མི་བཟང་མི་སྐྱོབ་བཅས་ཚོ་སྲོག་ཐོག་བཏང་བ་དེ་ནས་བྱས་ཏེ་མན་ཇུའི་དམག་དང་དཔོན་གཅིག་ལྷ་སར་སླེབས་བ་དེ་ནས་བྱས་ཏེ་ད་མན་ཇུ་གྱི་ཨན་བན་ལ་བསྙད་དེ་ཨ་ནི་ལྷ་ས་ལ་ག་རེ་ཟེར་ན་གཏན་སྡོད་བྱེད་ཡས་དེ་འགོ་ཚུགས་རེད་ད་དེ་ནས་བྱས་ཏེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་བར་དུ་ཆུ་བྱི་རྒྱ་དམག་ཕྱིར་འབུད་གཏོང་ཡག་གི་བར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་བར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་དུས་སྐབས་ལ། དེ་ཡི་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བརྒྱད་ནས་བྱས་རྗེས་ཆིག་སྟོང་དགུ་བརྒྱ་བཅུ་གཉིས་བར་ད་ལོ་ཉིས་བརྒྱ་ཙམ་ཡོད་ན་མེད་ན་དེ་འདྲའི་བར་དུ་མན་ཇུའི་གི་ཨམ་བན་དེ་ད་ལྷ་ས་རུ་བོད་ལ་བཅའ་སྡོད་བྱས་རྗེས་བར་དེའི་གི་གནས་བབ་དེ་ཨ་ཁོ་ཚོས་དུས་སྐབས་སུ་བོད་ཀྱི་ཆབ་སྲིད་ལ་ཐེ་ཇུས་བྱས། ལྷག་པར་དུ་རྒྱལ་ཚབ་རིམ་པར་སླེབས་བ་དང་ཨ་ནི་ཁོ་ཚོས་ཀྱི་ཐེ་ཇུས་བྱེད་ཡས་ཤུགས་ཆེ་རུ་བཏང་ཡོད་ཀྱི། གནས་བབ་དེ་འདྲ་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཆབ་སྲིད་ཐུགས་འགན་བཞེས་དུས་ཁོ་ཚོའི་གནས་བབ་དེ་སྐྱོ་རུ་འགྲོ་བ་མཚམས་མཚམས་ཨམ་བན་དེ་ལྷ་སར་བསྡད་པ་ཙམ་མི་ཚེ་ཐེ་ཇུས་བྱེད་ཡས་མེད་པ་གངས་ཅན་ད་བོད་ཀྱི་ཆབ་སྲིད་འཕོ་འགྱུར་བོད་པ་རང་གི་ཆབ་སྲིད་འཕོ་འགྱུར་འགྲོ་ཡ་དེ་ལ་བསྟུན་གྱིན་བསྟུན་གྱིན་ལི་ཁོ་ཚོས་ཀྱིས་ང་ཚོའི་གནས་བབ་དེ་སྐྱོ་པོ་ཡོད་དུས་ཁོ་ཚོས་ཐེ་ཇུས་ཤུགས་ཆེན་པོ་བྱས་བོད་པ་རང་གི་གནས་བབ་དེའམ་བོད་ཀྱི་སྲིད་སྐྱོང་དེ་དྲག་པོ་ཅིག་དང་འཇམ་པོ་བྱུང་ན་ཁོ་ཚོས་ཀྱི་ཐེ་ཇུས་བྱེད་མ་ཐུབ་པའི་བ་འདི་འདྲའི་གནས་བབ་བྱས་ཞེས་ག་རེ་ཟེར་ན་ད་མགོ་ལུས་ཏེ་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བརྒྱད་ནས་བཙུགས་རྗེས་ཆིག་སྟོང་དགུ་བརྒྱ་བཅུ་གཉིས་པ་ར་དུ་ཨེ་ཨ་ནི་མན་ཇུའི་གི་ཨམ་བན་དང་དམག་མང་ཉུང་ལ་མ་ལྟོས་པའི་གི་ཨམ་བན་སྲུང་སྐྱོབ་བྱེད་མཁན་གྱི་སྐུ་སྲུང་དམག་མི་ལོ་བཞི་བརྒྱད་བསྡད་པའི་ལུས་ཕྱག་རྒྱ་སྒྲོག་ལག་འགྲོ། ལོ་རྒྱུས་ཀྱི་གནས་ཚུལ་གཙང་མ་བཟོ་དགོས་ཡ་ང་རང་ཚོ་བོད་པའི་ཕྱོགས་ནས་ནི་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་ལ། ཨ་སྟོབས་ལགས་ད་ད་ད་ང་ཚོའི་ལེ་ཚན་འདིའི་མཇུག་མ་སྒྲིལ་གོང་དེ་ནི་འདི་ཅིག་ངོ་སྤྲོད་ཞིག་གནང་རོགས་ཞུ་གི་ཡིན་ད་སྐབས་འདི་དུས་རྒྱལ་མཆོག་སྐུ་འཕྲེང་བདུན་པའི་སྐབས་ལ་བོད་ནང་ལོགས་ལ་ད་རྙོག་ཟིང་གི་གནས་ཚུལ་དང་རྗེས་ཀྱི་གནས་ཚུལ་མང་པོ་ཅིག་ལ་ཤུགས་རྐྱེན་ཐེབས་ཡ་ཐ་ན་དུས་ད་ལྟ་བར་ལ་ནི་ཤུགས་རྐྱེན་ཐེབས་བསྡད་ཡོད་པའི་གནས་ཚུལ་མང་པོ་ཅིག་གི་བྱུང་ཡོག་རེད་བྱས་ཙང་དེ་འདྲ་ཡིན་དུས་ཀ་ནས་སྐབས་འདི་དུས་ཀྱི་དགའ་ལྡན་ཕོ་བྲང་གཞུང་དང་མན་ཇུའི་ཆིང་གི་གཞུང་བར་དུ་གི་འབྲེལ་བ་འདི་བདག་དབང་གཙང་མ་ལྡན་པའི་ཡུལ་གྲུ་གཉིས་ཀྱི་འབྲེལ་བ་ཅིག་ཡིན་པ་གཅིག་གི་ལོ་རྒྱུས་ཀྱི་གནས་ཚུལ་ཐོག་ནས་ར་འཕྲོད་མཐུག་པོ་ཡོད་རེད་དེ་ཡིན་ནའི་ད་ལྟའི་ལོ་རྒྱུས་ཀྱི་གནས་ཚུལ་གྱི་ཐོག་ལ་རྫུན་བཟོ་བྱས་པ་དང་དེ་འདྲས་ཀྱི་དེབ་རིགས་ཀྱི་ཐོག་ནས་མི་རབས་གསར་པའི་ཁྲོད་ལ་ཡིན་ན་ཡང་མགོ་རྙོག་ཡག་གི་གནས་ཚུལ་མང་པོ་ཅིག་ཡོང་གི་ཡོད་དུས་སྟོབས་ལགས་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཅིག་གི་ངོས་ནས་སྐབས་དེ་དུས་ཀྱི་ད་བོད་དང་མན་ཇུ་ཆིང་དགའ་ལྡན་ཕོ་བྲང་གཞུང་དང་མན་ཇུ་ཆིང་གི་གཞུང་འདི་འབྲེལ་བ་འདི་གནས་བབ་ག་འདྲ་ཅིག་གི་ཆགས་ཀྱི་ཡོད་རེད་ང་ཚོ་མདོར་བསྡུས་ཅིག་ངོ་སྤྲོད་ཞིག་གནང་རོགས་གནང། རེད་ད་དངོས་གནས་ལ་འདིའི་གནས་བབ་དེ་མཆོད་ཡོན་གྱི་གནས་བབ་རང་རེད་པ། དེ་འདྲ་ངས་གོང་དུ་ཞུས་པ་ནང་ལྟར་རེད་ད་གི་རྒྱ་ནག་མན་ཇུ་དང་གཉིས་པོ་འབྲེལ་བ་ཤུགས་ཆེ་བོ་ཡོད་རྒྱུ་གི་བོད་ཀྱི་བླ་ཆེན་འདི་ཚོས་ཀྱི་རྣམ་ཐར་དང་ལྷག་པར་དུ་མདོ་སྟོད་སྨད་ཀྱི་བླ་ཆེན་དེ་ཚོས་ཀྱི་རྣམ་ཐར་འདི་ཚོ་ལ་ཞིག་བལྟས་པ་ཡིན་ན་ད་ཁོ་ཚོ་མ་བོད་དང་རྒྱ་གི་ས་མཚམས་ལོགས་ཀྱི་ཁྱད་དེ་དུས་སྐབས་སུ་འདི་གི་གནས་བབ་དེ་ལ་ལྟ་སྟངས་ལུགས་ཀྱི་ག་འདྲ་ཡོད་རེད་ཟེར་དུས་སྐབས་སུ་གནས་ཚུལ་ག་རེ་གང་ཙམ་གསལ་པོ་ཆགས་བསྡད་རྒྱུ་དེ་འདྲ་མང་པོ་ཞིག་རྙེད་ཀྱི་འདུག་བ་ང་ཚོ་རག་གི་འདུག་བ་ཨ་བྱས་ཙང་དངོས་ཡོད་གནས་ཚུལ་ལ་རྒྱལ་བ་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་དང་མན་ཇུ་གོང་མ་དང་པོ་དེ་ཟུང་ཤུན་ཀྲི་པ་ཤུན་ཀྲི་བར་ལ་འབྲེལ་བ་བྱུང་བ་འདི་ནས་བྱས་རྗེས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པས་ཀྱིས་ད་བཀའ་ཐམ་ལབ་དགོས་རེད་ཐམ་ག་དེ་བརྗེ་བོ་སྐྱོན་གནང་རོ། ད་བསམ་ན། བྱས་ཙང་དེ་བརྗེ་བོ་སྐྱོན་གནང་དུས་སྐབས་སུ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དང་མན་ཇུའི་ཕྱོགས་ཀྱི་འབྲེལ་ལམ་རྙོག་དྲ་དེ་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་ལ་བཙན་འཛུལ་དེ་སླེབས་རེད་པ་མན་ཇུའི་བཙན་འཛུལ་དེ་སླེབས་རེད་པ། འདི་ནས་བྱས་རྗེས་བཅུ་གཉིས་དེ་ཙམ་ལ་དམག་འཁྲུག་ཤོར། བཅུ་གསུམ་ཙམ་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ། རྒྱ་གར་ནས་བོད་ལ་ཕར་ཕེབས་ཡ་དང་དེའི་སྔོན་ལ་མ་ནས་རྒྱ་ནག་མན་ཇུའི་གོང་མ་རྒྱལ་མོ་ཚེ་ཤི་དང་མཇལ་འཕྲད་ཞུས་བྱས་ཡར་ལྷ་ས་ལ་ཆིབས་བསྒྱུར་གནང་དུས་སྐབས་སུ་གཞི་ནས་ང་ཚོས་ཀྱིས་རྒྱལ་བ་རིན་པོ་ཆེ་ལ་ད་ཐམ་ག་ཞིག་ཕུལ་རོ། ཐམ་ག་ཕུལ་རྒྱུ་དེའི་ནང་ལ། སྔོན་མ་ཡིན་པ་ན་རྒྱལ་བ་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་གི་དུས་སྐབས་དུ་ཆ་བཞག་ན་ཐམ་ག་དེ་ལ་ནི་མན་ཇུ་གོང་མས་གི་གནང་རྒྱུ་གི་ཐམ་གའི་གི་རྣམ་པ་ལོ་ཅི་ཡོད་རེད་ཐམ་ག་དེ་ལ་ཐམ་ག་དང་སྦུག་ཐམ་དེ་འདྲ་མང་པོ་ཡོད་ཟེར་བ་ཡིན་ན་ཐམ་ག་ཁ་ཤས་ལ་མན་ཇུ་གོང་མས་གི་གནང་རྒྱུ་ཐམ་ག་བྱས་ཏེ་སྐྱོན་བས་གི་ཞིག། འདུག་པ་དེ་ཙམ་མ་ཟད་པའི་རྒྱལ་བ་རིན་པོ་ཆེ་གི་ཕྱག་བྲིས་དེ་འདྲ་བྲིས་གནམ་བསྐོས་གོང་མ་ཟེར་གྱི་ཕྱག་བྲིས་དེ་འདྲ་གྱི་གནང་ཡའི་ལས་བྱུང་འདུག་པ་བྱས་ཙང་ད་དེ་དུས་སྐབས་དེའི་སྐབས་སུ་མཆོད་ཡོན་གྱི་གནས་བབ་རང་བྱས་ཀྱི་མན་ཇུ་ཤུན་ཀྲི་གི་མཆོད་ཡོན་གྱི་གནས་བབ་རང་བྱས་ཀྱི་གདན་འདྲེན་ཞུས་ཡོད་རེད་ལ་སྐབས་དེ་དུས་ཀྱི་མཇལ་འཕྲད་དེ་ཚོ་དང་འབྲེལ་བ་ནི་མཆོད་ཡོན་གྱི་གནས་བབ་རང་གི་ཐོག་ནས་ཀྱི་གཅིག་འོག་གཅིག་ཏུ་མེད་པ་འདྲ་མཉམ་གྱི་ཐོག་ནས་དེ་མན་ཇུའི་ཁོ་རང་ཚོ་ལ་ཁེ་ཕན་ཡོད་རེད་དུས་སྐབས་དེའི་སྐབས་སུ་གསར་དུ་དབུ་བརྙེས་པའི་མན་ཇུའི་གཞུང་ལ་ཁེ་ཕན་ཡོད་རེད་རྒྱལ་བ་རིན་པོ་ཆེ་མ་ཕེབས་ཆིབས་བསྒྱུར་གནང་ན་ག་རེ་ཟེར་ན་སོག་རིགས་ཀྱི་བཙན་འཛུལ་མི་ཡོངས་ཀྱིས་བོད་ལ་ཡང་སྐབས་དེ་དུས་དགའ་ལྡན་ཕོ་བྲང་གི་གཞུང་དེ་ལ་ཡང་མན་ཇུ་དང་མཉམ་པོ་འབྲེལ་བ་བྱུང་བ་ཡིན་ན་ཁེ་ཕན་ཡོད་ཆབ་སྲིད་ཀྱི་ཁེ་ཕན་ཡོད་བ་རེད་ལ་ཆབ་སྲིད་ཀྱི་ཁེ་ཕན་དེ་སྒྲུབ་རྒྱུའི་སྐབས་སུ་ཁོ་ཚོས་ཀྱིས་བོད་ཆོས་དེ་མཆོད་ཡོན་ལ་བསྙད་དེ་ཐ་སྙད་དེ་བྲིས་བཏང་ཡོད་ར་བོད་ལ་ག་རེ་ཟེར་ན་སྐབས་དེ་དུས་གཙང་པ་དང་བཀའ་བརྒྱུད་པ་གི་གྱེན་ལོག་མ་རྒྱག་མན་ཇུ་རྒྱབ་རྩ་ལ་ཡོད་བ་རེད་ལབ་ན་ཁོ་རང་བཞིན་གྱིས་རྒྱབ་རྩ་ཆེན་པོ་ཅིག་ཡོད་པའི་སྣང་ཚུལ་འཆར་ཡས། ཨ་ལྷག་པར་དུ་མན་ཇུ་དེ་གཙང་པ་དང་བཀའ་བརྒྱུད་པ་གི་ཕྱོགས་མ་བྱས་པ་ཡིན་ན། ཨ་ནི་རང་བཞིན་གྱིས་དགའ་ལྡན་ཕོ་བྲང་གི་གཞུང་ལ་ཉེན་ཁ་དེ་ཆུང་བ་ཡོད་རོ། བྱས་ཙང་འདིས་ཀྱི་ཁེ་ཕན་ཡོད་རོ། ད་ཁེ་ཕན་དེ་གྲུབ་ཡས་ལ་ཕྱོགས་གཉིས་ཆ་ལུགས་ཀྱི་མན་ཇུ་གོང་མ་ཆོས་ལ་དད་པ་ཡོད་བ་ཡིན་ན་རེད་དད་པ་མེད་བ་ཡིན་ན་རེད་གང་བྱས་མི་མང་གི་ཁྲོད་ལ་ཆོས་ལ་དད་པ་བྱེད་རྒྱུ་དེ་འདྲ་ཡོད་ཆོག་གི་རེད་གང་བྱས་ངོ་བོ་དེ་མཆོད་ཡོན་གྱི་ཐོག་ནས། ཟས་ཀྱི་སྐྱེད་ཚབ་ཡོང་རྗེས་ཐོན་སྐྱེད་དུས་སྐབས་དུས་སྐབས་སུ་རྒྱལ་ཁབ་རྣམ་པ་གཉིས་རང་ཆགས་བསྡད་རེད་བ། རྒྱལ་ཁབ་རྣམ་པ་གཉིས་རང་ཆགས་ཡོད་འདུག་རིམ་པས་ཁོ་ཚོས་ཀྱིས་ད་ད་ཅི་ང་ཚོས་བགྲོ་བ་ནང་ལྟར་མན་ཇུ་གིས་བོད་ལ་ལག་པ་རྐྱང་ཡ་དང་ཤུགས་རྐྱེན་སྤྲད་ཡའི་ལུགས་ཤིག་ལ་འབད་བརྩོན་ཞེ་པོ་བྱེད་ཀྱི་ཡོད་རེད་དེ་ག་རེ་ཟེར་ན་སོག་རིགས་དང་འབྲེལ་བ་ཡོད་བོད་དང་སོག་པོ་གཉིས་ལོ་རྒྱུས་ཐོག་ནས་འབྲེལ་བ་ཞེ་པོ་ཆེ་བྱས་འདིས་སོག་རིགས་ཀྱིས་མན་ཇུ་ལ་ངོ་རྒོལ་བྱས་ཏེ་ཕར་བཀག་འགོག་བྱས་ལ་ནི་བོད་ཀྱི་ཆོས་བརྒྱུད་ཀྱི་བླ་མ་དེ་ཚོ་ནུས་པ་ཆེན་པོ་ཡོད་པར་སོང་ཙང་སོག་རིགས་ལ་སངས་རྒྱས་ཆོས་ལུགས་ཀྱི་ཆབ་སྲིད་ནང་ཤུགས་རྐྱེན་ཆེ་བོ་ཡིན་པར་སོང་ཙང་དེ་འདྲའི་གི་ཐོག་ནས་ཨཱ་ནི་གཅིག་ནས་བོད་ཀྱི་ས་ཁུལ་རེད་ལྷག་པར་དུ་བོད་ཀྱི་བླ་མ་བརྟེན་བྱས་ཨཱ་ནི་མན་ཇུའི་གོང་མ་གི་བརྟན་ལྷིང་བྲི་བ་ར་བརྟན་ལྷིང་སྲུང་སྐྱོབ་བྱེད་ལ་ག་རེ་ཟེར་ན་ཡང་ངོ་ལོག་མ་རྒྱག་བས་གི་འབངས་གྱེན་ལོག་མ་བྱེད་ཟེར་ན་འདྲ་ངོ་ལོག་མ་རྒྱག་ཟེར་ན་བཙན་འཛུལ་མ་ཡོང་བའི་དེ་འདྲའི་གི་ཐོག་ལ་ཁོ་རང་ལོ་ལ་རྒྱ་ནག་མན་ཇུ་རང་ངོ་ལོག་མ་རྒྱག་ཕྱི་སོག་པོ་དང་དེ་ཚོས་གི་བཙན་འཛུལ་མ་བྱེད་འོ་འདི་འདྲའི་ཐོག་ལ་བོད་ལ་ལ་ནུས་པ་ཞེ་པོ་ཡོད་དུས་སྐབས་སུ། འདི་འདྲའི་ཐོག་ནས་མན་ཇུས་ཀྱིས་བོད་ཀྱི་བླ་མ་དེ་ཚོ་ལ་ཆེ་མཐོང་སྤྲད་དང་བོད་ཀྱི་བླ་མ་ལ་ག་རེ་ལེགས་སྐྱེས་འབུལ་བ་ཟེར་དགོས་རེད་དེ་འདྲའི་ཀྱི་ཐོག་ནས་ཅིག་བྱས་ར། ང་རང་ཚོའི་བོད་ཀྱི་ད་དུས་སྐབས་དུས་སྐབས་སུ་དགའ་ལྡན་ཕོ་བྲང་གཞུང་ཡིན་པ་ཡིན་ན་དེ་ག་རང་མན་ཇུ་དང་མཉམ་པོ་འབྲེལ་བ་ཅིག་བྱས་པ་ཡིན་ན་ཨ་ནི་གཞུང་དེ་གི་སྐབས་སུ་ན་གཞན་པའི་ངོས་ནས། ད་ཅི་ངས་གོང་དུ་ཞུས་པ་ནང་ལྟར་རེད་དཀའ་ངལ་མི་ཡོང་བ། ལྷག་པར་དུ་ནི་རྒྱ་ནག་གིས་ཡང་ཡར་ཕུད་ལག་ཅིག་དཀའ་ངལ་མི་ཡོང་བའི་དེ་འདྲའི་གྱི་གནས་བབ་ཐོག་ནས་ཕྱོགས་གཉིས་ཆ་ལ་ཁེ་ཕན་ཅིག་ཡོད། མཆོད་ཡོན་ལ་བསྙད་དེ་མིང་ཐོག་ནས་ཁེ་ཕན་ཅིག་ཡོད་ར། ད་རིམ་པས་ཀྱི་མཆོད་ཡོན་དེ་ཨ་ནི་ཚུར་ཆབ་སྲིད་ཀྱི་ངོ་བོ་ལ་བསྒྱུར་ཡས་དེ་མན་ཇུ་གིས་ཅིག་འགོ་ཅིག་བཙུགས་ཡོང་དུས་སྐབས་སུ་སྤྱི་ལོ་ཆིག་ལོ་ཆིག་སྟོང་བདུན་བརྒྱ་ཉི་ཤུ་ནས་འགོ་བཙུགས་ས་མ་ནི་ཡ་ཐོག་མ་དེ་རྒྱལ་བ་གི་གདན་འདྲེན་ཞུ་ཡས་ལ་ཁག་བཏགས་བྱས་རྗེས་ཐེ་བྱུས་བྱས་ཡས་དེ་ག་ནང་བཞིན་གྱི་ཕོ་ལྷ་བ་གི་སྐབས་སུ་ན་གདན་འདྲེན་ཞུས་རྗེས་ཨ་ནི་ཐེ་བྱུས་བྱས་ཡས་ད་དེ་དང་དེའི་སྐབས་སུ་ད་དེ་ག་ཙམ་གྱི་ཧམ་པ་དང་དེ་ཡོད་ས་མ་རེད་ཆབ་སྲིད་ཀྱི་ཐེ་བྱུས་བྱས་ཡས་དངོས་གནས་ཀྱི་གནས་བབ་ལྷིང་འཇགས་འགྲོ་ཡས་རེད་ད་རིམ་པས་དེ་ནས་ཡར་བྱས་རྗེས་རྒྱལ་བ་སྐུ་ཕྲེང་བདུན་པ་མྱ་ངན་ལས་འདས་རྗེས་སྐུ་ཕྲེང་བརྒྱད་པ་དགུ་བ་བཅུ་བ་འདི་གི་གཡས་གཡོན་དེ་ནས་བྱས་རྗེས་ཨ་ནི་བོད་ལ་རྒྱལ་ཚབ་ཀྱི་ལམ་ལུགས་ཅིག་ག་རེ་རེད། ཨ་ནི་མན་ཇུའི་གི་ཨམ་བན་དེ་ཚོ་ཡང་རིམ་པས་གི་ལྷག་པར་དུ་སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཉིས་ཡན་ཡོན་དུ་ལ་གོར་ཁའི་དམག་འཁྲུག་དེ་ཡོང་དུས་སྐབས་སུ་ཨན་ང་ཚོའི་གི་བོད་རང་གི་ཆབ་སྲིད་དེ་ད་རྒྱལ་ཚབ་དང་དེ་འདྲའི་ཟིན་བྱེད་མ་ཉམས་ཆག་ལུགས་ཞེ་པོ་ཅིག་བོད་ཡས་གི་གནས་བབ་ལུགས་ཅིག་བྱས་ཨ་ནི་མན་ཇུའི་གི་མཆོད་ཡོན་གི་རོགས་པ་བྱེད་རོགས་ཟེར་གི་ང་ཚོའི་གཤིས་ཀ་དང་དེའི་རེ་བ་སྐྱེ་དགོས་དུས་སུ་ཨ་ནི་ཁོ་ཚོས་གི་ད་བོད་གི་གནས་བབ་དེ་སྐྱོ་བོ་ཡིན་པ་དེ་ལ་གོ་སྐབས་ཟིན་བྱས་ཨ་ནི་བོད་ཀྱི་ཆབ་སྲིད་ཁོ་རང་ཐེ་བྱུས་བྱེད་ཀྱི་སྟོབས་ཤུགས་ཤུགས་ཆེ་བ་བྱས། ཨ་ནི་བོད་ཀྱི་མཐོ་རིམ་མི་སྣ་དང་མཐོ་རིམ་གྱི་བླ་སྤྲུལ་འགའ་ཤས་ཅིག་ལ་ཁེ་ཕན་ལུགས་ཅིག་སྤྲད་བྱས་ཨ་ནི་དེ་ཚོ་ངོ་དགའ་སྤྲེལ་ལད་འཁྲབ་ཏུ་བཅུག་ཨོ་དེ་འདྲའི་གྱི་གནས་བབ་འོག་ནས་གཞི་ནས་མན་ཇུས་ཀྱི་བོད་ལ་ག་རེ་ཟེར་ན་ཆབ་སྲིད་ཀྱི་ཐེ་བྱུས་བྱེད་པའི་འགོ་བཙུགས། འགོ་བཙུགས་པ་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོའི་སྐབས་སུ་ཐུགས་ཚོར་ཤུགས་ཆེན་པོ་ཞེ་པོ་བྱུང། ཨ་ནི་གཞི་ནས་ང་ཚོས་ཀྱི་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོའི་ངོས་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་དང་བཅུ་གསུམ་གྱི་ལོ་དེ་ཚོ་ལ་མཆོད་ཡོན་གྱི་འབྲེལ་བ་བཅད་གནང་ཡིན་གསུངས་པའི་ཀྱི་དེར་ཡོངས་ཁྱབ་ཀྱི་བཀའ་ཁོ་རང་གནང་ཡོད། བཀྲ་མ་ཟེ་བས་ཀྱི་རྒྱལ་བའི་ཀྱི་ཐམ་ཀའི་ཀྱི་ཞལ་རིས་བརྗེས་བྱས་དེའི་གོང་ལ་ན་གནམ་བསྐོས་གོང་མ་ལབ་མཁན་དེ་ལ་ནི་འཕགས་པའི་ཡུལ་ནས་སངས་རྒྱས་ཀྱི་བཀའ་ལུང་ཟེར་གྱི་ཐམ་ཀའི་ཀྱི་ཁ་རིས་གཟིགས་ནས་བརྗེ་བ་བསྐྱོན་གནང་བྱས་མཆོད་ཡོན་གྱི་འབྲེལ་བ་གཙང་བཅད་གནང་བྱས་དེ་ནས་བྱས་ཀྱི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ཡན་བར་དུ་མན་ཇུ་གི་ཡིན་ན་འདྲ་རྒྱ་ནག་གི་གོ་མིན་ཏང་ཡིན་ན་རེད་མན་ཇུ་ཡིན་ན་རེད་འདི་དག་གི་ཤུགས་རྐྱེན་དང་འདི་དག་གི་ཐེ་ཇུས་བོད་ལ་རྩ་བ་ཉིད་ནས་ཡོད་མ་རེད་བ། ད་འདི་རིགས་ལ་མན་ཇུ་ན་འདྲ་གོ་མིན་ཏང་གི་དོན་གཅོད་དེ་འདྲ་ལྷ་ས་སླེབས་རེད་དེ་ད་དེ་ང་རང་ཚོ་ཡང་རྒྱལ་བ་མི་བཞུགས་མྱ་ངན་ལས་འདས་པ་ཡིན་པ་སོང་ཙང་ཁོ་ཚོའི་གོ་སྐབས་ཙམ་སླེབས་རེད་དེ་བོད་ཀྱི་ཆབ་སྲིད་ལ་གོ་མིན་ཏང་གི་དོན་གཅོད་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ལ་ཕྱིར་འབུད་བཏང་རེད་བ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ལ་ཕྱིར་འབུད་བཏང་རེད་སུམ་ཅུ་སོ་བཞི་ལོ་ལ་སླེབས་རེད་དེའི་བར་དེ་ལ་བོད་ཀྱི་ཆབ་སྲིད་ལ་གོ་མིན་ཏང་གི་གསང་བའི་ཐོག་ནས་དཀྲུག་ཤིང་རྒྱག་ཡ་དེ་རྣམས་ཡོད་ཆོག་གི་རེད་ཁ་ཐུག་གི་ཆབ་སྲིད་ལ་ཐེ་བྱུས་དང་བཀའ་བཏང་ས་དེ་རྩ་བ་ཉིད་ནས་བྱུང་ཡོད་མ་རེད་ད་ཐེ་བྱུས་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་མཚམས་བཅད་གནང་རེད་བ་འོ་གནས་བབ་དེ་འདྲ་ཡོད་པའི་ཐོག་ཁ་ལ་ཐོག་མ་མཆོད་ཡོན་ལབ་མཁན་དེ་བྱས་དེ་དངོས་གནས་ཀྱི་མཆོད་ཡོན་ལ་ཡོད་མིན་ལ་མ་ལྟོས་པའི་དེ་ཕྱོགས་གཉིས་ཆར་གྱི་ཁེ་ཕན་གྱི་ཐོག་ནས་ཡོང་ད་རྗེས་ལ་ཨ་ནི་རྒྱལ་ཁབ་འདྲ་མཉམ་གཉིས་དེ་གི་ཐོག་ལ་ཕར་གཞན་མ་དེ་གི་ཚུར་གཞན་མ་དེ་སྐྱོ་བོ་ཆགས་ཡོང་དུས་སྐབས་སུ་ཨ་ནི་གོ་སྐབས་ལེན་བྱས་དབང་སྒྱུར་བྱས་དང་སིམ་འཛུལ་བྱས་གནས་ཚུལ་དེ་ཡོང་དེ་ང་ཚོས་ཀྱི་ཧ་གོ་བྱས་ཨ་ནི་མཆོད་ཡོན་གྱི་འབྲེལ་བ་གཙང་མ་བཅད་དེ་བཙན་འཛུལ་དེ་ག་རེ་ཟེར་ན། ཆིག་སྟོང་དགུ་བརྒྱ་བཅུ་ལོ་ལ་བཙན་འཛུལ་རང་བྱས་རེད་ཀྲའོ་ཨར་ཧྥུང་དང་ལུའུ་ཅུན་གྱི་དམག་གིས་བཙན་འཛུལ་རང་བྱེད་དུས་སྐབས་སུ་ད་མཆོད་ཡོན་དངོས་གནས་མཆོད་ཡོན་མ་རེད་འདུག་དེ་བཙན་འཛུལ་རང་རེད་འདུག་ཟེར་ཀྲ་ཝུའུ་ཞེའུ་ད

བདག་དབང་གཙང་མ་ཡོད་པའི་ཡུལ་གྲུ་ཅིག་ཡིན་པ་འདི་གས་ཡིན་ནས་མན་ཇུ་ཆིང་གི་ཡིག་ཆའི་ནང་ལོག་ནས་གསལ་སྟོན་བྱེད་ཐུབ་པ་ཡོག་རེད་ལ་ནི་ད་ལྟ་ཡང་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞུ་ཡག་གི་ཕྱག་དེབ་འདིའི་ནང་ལོག་ལ་ཡིན་པ་ཡིན་ན་དཔང་རྟགས་ཁ་གསལ་རུ་གསལ་རུ་ཅིག་འགྲོ་གི་ཡོག་རེད་འདི་ནང་ལོག་ལ་བེད་སྤྱོད་གཏང་ཡག་འདི་མན་ཇུ་ཆིང་ཁོ་རང་ཚོའི་ཡིག་ཆ་འདི་བེད་སྤྱོད་གཏང་གི་ཡོག་རེད་བྱས་ཙང་ཁོ་ཚོའི་ཡིག་ཚགས་ནང་ལོག་ལ་ག་རེ་བཀོད་ཡོད་པ་འདི་གས་ཀྱི་ཐོག་ནས་ཡང་ལུག་རྒྱུད་ལ་ཨ་ནི་ཕྱིར་དྲན་ཞུས་པའི་བརྒྱུད་རིམ་ནང་ལོགས་ལ་ད་གསལ་པོ་ཆགས་ཡག་གི་གནས་ཚུལ་མང་པོ་ཅིག་འདི་ནང་ལོགས་ལ་ཐོན་ཡོག་རེད་ལ་ད་ད་ལྟ་ཨ་ནི་གོང་ལ་ང་ཚོས་ངོ་སྤྲོད་ཞུས་ཡག་གནས་ཚུལ་འདི་གྲས་ཀྱི་ཐོག་ལ་ཡིན་ནའི་ལས་ལུགས་རྒྱུད་ལ་ད་ཉམས་ཞིབ་དང་ཨ་ནི་དཔྱད་པ་བྱས་པའི་བརྒྱུད་རིམ་ནང་ལོགས་ལ་གནས་ཚུལ་མང་པོ་ཅིག་ད་བདེན་པ་འདི་ཨ་ནི་ཁ་གསལ་རུ་འགྲོ་གི་ཡོད་པའི་རྣམ་པ་དེ་ལས་འདུག་སེ་ཅིག་ཐོན་གི་ཡོག་རེད་ད་ད་ལྟ་སྟོབས་ལགས་ཡང་ང་ཚོ་ལེ་ཚན་དེ་ད་ག་མཚམས་བཞག་རན་གི་ཨ་ནི་ཡང་ང་ཚོ་འགྲེལ་བཤད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་སྟོབས་ལགས་ལ་ཐུགས་རྗེ་ཆེ་ས་ཞུ་གི་ཡིན། ལགས་སོ་སྟོབས་ལགས་ཐུགས་རྗེ་གནང།